གཟིགས་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་ལ་བཤད་པ་དགའ་ལེ་ཚན་འདི་ཡིན། ང་ལེ་ཚན་འདིའི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་མཛད་རྣམ་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་གི་མཛད་པ་རྣམ་ཐར་ངོ་སྤྲོད་ཞུ་གི་ཡིན་ལ་ཡང་ང་བརྗོད་གཞིའི་ཐོག་ང་ཚོའི་གཏམ་ལ་བཤད་པ་དགའི་ལེ་ཚན་ནང་ལོགས་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི

ལགས་སོ་སྒྲོལ་དཀར་ལགས་ད་ལྟ་སྒྲོལ་དཀར་ལགས་གསུངས་ནང་བཞིན་ད་རྒྱལ་བ་སྐུ་ཕྲེང་བཞི་པའི་མཚན་ལ་ཡང་རྒྱལ་མཆོག་ཡོན་ཏན་རྒྱ་མཚོ་ཞེས་ཞུ་གི་ཡོད་རེད་ད་རྒྱལ་མཆོག་ཡོན་ཏན་རྒྱ་མཚོའི་རྣམ་ཐར་གྱི་སྙིང་པོ་འདི་ཡོངས་གྲགས་ང་ཚོས་ད་ལྟ་ཞལ་འདོན་ནང་ལོགས་ལ་གསུང་བཞིན་པའི་འཁྲུངས་རབས་གསོལ་འདེབས་ནང་ལོགས་ལ་ཇིང་གིར་རྗེ་རིགས་ཧོར་སོག་ཡུལ་དུ་འཁྲུངས་རྒྱ་ནག་མོང་གོལ་ཁ་བ་རི་པ་སོགས་གདུལ་བྱ་འདུལ་མཛད་ཕྱག་ན་པད་མོར་ཞལ་བཞེས་ཡོན་ཏན་རྒྱ་མཚོར་གསོལ་བ་འདེབས་གསུངས་པ་ནང་བཞིན།

སོག་པོའི་ཡུལ་ད་ལྟ་ཇིང་གིར་རྒྱལ་པོ་ཨལ་ཐན་རྒྱལ་པོའི་ཚ་བོ་ད་ལྟ་ཡབ་སེ་ཆེན་ཆོས་ཁུར་དང་ཨ་ནི་ཡུམ་ད་ལྟ་ཕ་ཁན་ནུ་ལ་ཞེས་པ་གཉིས་ཀྱི་སྲས་ལ་ཡ་སྐུ་འཁྲུངས་པ་ཅིག་ཆགས་ཀྱི་ཡོད་རེད་དེའི་སྐབས་ང་ཚོ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པའི་ནང་ལོགས་ནས་ད་མི་རིགས་དང་རྒྱལ་ཁབ་གཞན་དག་ལ་ད་ད་སྐུ་ཕྲེང་གི་ད་ཡང་སྲིད་འཁྲུངས་པ་ཐོག་མ་དེ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ད་སྐུ་འཁྲུངས་པའི་ཟླ་བ་དེ་གའི་ནང་ལོགས་ལ་ཨ་ནི་ཅི་ད། ཆུང་ཆུང་ཞེ་པོ་ཅིག་རེད་དེ་ཟླ་བ་གཅིག་ཡང་སླེབས་ཀྱི་ཡོད་མ་རེད་དེ་བྱས་ནས་དེ་དུས་ཀྱི་སྐབས་ནས་ཅིག་ཡབ་ཀྱི་མཚན་ནས་འབོད་ཡ་རེད་དེ་མ་ཡིན་པའི་ཅིག་གི་བཀའ་མོལ་གནང་ཡ་རེད་དེ་འདྲས་གནང་པ་ཡིན་ཙང་ཨེ་ནས་རྦད་དེ་མི་ཚང་མ་ལོ་ཅིག་གི་ཡ་མཚན་སྐྱེ་དགོས་པ་དང་ངོ་མཚར་སྐྱེ་དགོས་པའི་གནས་ཚུལ་དེ་འདྲས་བྱུང་བ་རེད་ཡ་ཉི་མ་གཅིག་ཡུམ་ལ་ཡ་ཨེ་ནས་ཁོ་རང་ཚོས་ད་ལྟ་བཞུགས་ས་ཕྱིར་ཡ་ལྷ་ཁང་ཡོད་པ་ཡིན་ཙང་ཨེ་ནས་ལྷ་ཁང་ནང་ལོགས་ད་ལྟ་ང་ཚོས་བཀའ་འགྱུར་བསྟན་འགྱུར་བཞུགས་སུ་གསོལ་ཡོད་རེད་དེའི་ནང་ནས་བཀའ་འགྱུར་གྱི་ཐད་ནས་ང་ཚོ་ད་མ་དུམ་ཟེར་དེ་མ་པོད་དེ་ཨ་ནི་སྤྱན་དྲོངས་ཟེར་མར་ད་གདན་འདྲེན་ཞུས་ཟེར་གསུངས་པ་རེད་དེ་ཡིན་དུས་ད་གླེགས་བམ་དེ་མར་གདན་འདྲེན་ཞུས་ནས་གླེགས་བམ་འདི་ཨ་ནི་ངའི་རྣམ་ཐར་རེད་ཅེས་དེ་འདྲས་གསུངས་པའི་ལོ་རྒྱུས་ཡོད་རེད་དེ་ཡིན་དུས་གླེགས་བམ་དེ་མར་ཞལ་ཕྱེ་བའི་སྐབས་ལ་ཡང་ཨ་ནི་ད་ང་ཚོ་དམ་ཆོས་པད་དཀར་གྱི་ནང་ལོགས་ལ་སྤྱན་རས་གཟིགས་དོན་ཡོད་ཞགས་པའི་རྣམ་ཐར་དེ་ཡིན་པ་དེ་འདྲས་ཆགས་ཡོད་རེད་དེ་ཡིན་དུས་ད། རྒྱལ་མཆོག་སྐུ་ཕྲེང་རིམ་བྱོན་འདི་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་ཡི་སྐྱེ་བ་ཡིན་པ་ཡིན་ཙང་ད་དངོས་གནས་ཀྱི་སྐབས་དེ་དུས་ཀྱི་ཡབ་ཡུམ་དང་དེའི་འཁོར་ཡོག་དང་མང་ཚོགས་དེ་དངོས་གནས་རྒྱལ་བ་སྐུ་ཕྲེང་གསུམ་པའི་ཡང་སྲིད་ཟེར་ནས་མི་འདུག་ད་རྒྱལ་བ་ཡོན་ཏན་རྒྱ་མཚོའི་སྐུ་ན་ཆུང་ཆུང་ཆུང་ཆུང་རེད་དེ། འཕགས་པ་སྤྱན་རས་གཟིགས་ཀྱི་ད་སྤྲུལ་པ་ཡིན་པ་ལ་རྦད་དེ་ཐེ་ཚོམ་མི་འདུག་ཟེར་གྱི་གང་ལྟར་ཚང་མ་ལོག་གི་ད་ངོས་འཛིན་ཞུས་པ་དེ་འདྲས་ཅིག་བྱུང་པ་རེད་དེ་ཙམ་མ་ཟད་ཡང་ང་ཚོ་བོད་གངས་ཅན་གྱི་ལྗོངས་ནས་ཆ་བཞག་པ་ཡིན་ནའི།

གསུང་མ་བྱོན་ཙང་ཧ་གོ་གི་མི་འདུག་ཨ་ནི་གསུང་བྱོན་པའི་མཚམས་ནས་ང་ཚོས་ཡར་དེ་བཏང་གི་ཡིན་ཡིན་ནའི། ཨ་ནི་ལྷ་ས། དབུས་ནང་ལས་འདི་ནང་ནས། ག་སུར་བ་བརྟག་དཔྱད་ནང་ནས། ཡང་སྲིད་ག་པར་དུ་གནས་པའི་རྩད་གཅོད་རུ། ཏན་ཏན་ནང་ནས་ལྷ་དང་བླ་མ་ཅི་ད་སྒང་ག་ལོག་ལ་གསུང་ཆོས་གནང་རོགས་གནང་ཞུ་དུས། དབུས་ནང་ནས་ལས་འདི་ཅིག་བྱུང་མེད་འགྲོ། ཚང་མ་བརྩེ་དུང་ལ། ད། སོག་ཡུལ་ཡོད་པ་དེ་ཡིན་གསུང་དགོས་པ་རེད། རྗེས་མ།

ལྷག་པར་དུ་སྐུ་ཕྲེང་གོང་མ་ད་ལྟ་མཇལ་མྱོང་བའི་སྐབས་དེ་དུས་ཀྱི་ད་ལྟ་སོག་པོ་ཐུ་མེད་རྒྱལ་པོ་མཇལ་ཁར་ཕེབས་པ་རེད་མཇལ་ཁར་ཕེབས་པའི་སྐབས་ལ། རྒྱལ་བ་སྐུ་ཕྲེང་བཞི་པ་ད་ལྟ་ཡོན་ཏན་རྒྱ་མཚོ་མཆོག་ད་དགུང་ལོ་གསུམ་མ་གཏོགས་ཕེབས་ཀྱི་ཡོད་མ་རེད་རྣམ་པའི་ཆ་ནས་ཆ་བཞག་པ་ཡིན་ན་ཧ་ཅང་གི་སྐུ་ན་ཕྲ་བོ་རེད་དེ། སྐབས་དེ་དུས་ཀྱི་ཁ་ཚུགས་ལས་འཇིགས་ཞུམ་དང་བག་ཚ་ཟེར་བ་དེ་འདྲ་ག་གས་མེད་པར་ཞལ་འཛུམ་འཛུམ་གནང་བྱས། ཨ་ནི་རྒྱལ་པོ་དང་རྒྱལ་པོའི་འཁོར་བཅས་ཁོ་རང་ཚོར་བདེ་བར་གནས་སམ་ཞེས་ལ་སོགས་པ་དེ་འདྲས་ཅིག་གསུངས་པའི་ལོ་རྒྱུས་རེད་དེ་གསུངས་པ་ཡིན་ཙང་སྐབས་དེ་དུས་ཨེ་ནི་ནི་སོག་པོའི་རྒྱལ་པོ་ཐུ་མེད་ཨེ་ནི་རྒྱལ་བ་སྐུ་ཕྲེང་གསུམ་པའི་མཛད་པ་རྣམ་ཐར་དེ་ཐུགས་ལ་ཡང་དྲན་པའི་ཐོག་ནས་ཨེ་ནི་ཟིག་གི་མིག་ནས་མཆི་མ་འཐོར་བ་དང་ལུས་ཀྱི་ཁུར་པོ་དང་ཡང་ན་སོག་པོ་སྐབས་དེ་དུས་ཀྱི་གཅིག་ངོ་མཚར་བའི་དེ་འདྲའི་རྟགས་དང་མཚན་མ་དེ་འདྲའི་མང་པོ་བྱུང་བའི་ལོ་རྒྱུས་ཡོད་རེད་ལྷག་པར་དུ་ཐུ་མེད་རྒྱལ་པོའི་སྐབས་དེ་དུས་ཀྱི་ཕྱག་རོགས་ལ་ཡང་ཨེ་ནི་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་ལི་ཐང་དང་ལྟ

ཧ་ཅང་གི་མཁས་པ་ཆེན་པོ་སྐུ་ཞང་དང་སྔགས་འཆང་ཀུན་བཟང་རྩེ་པ་ཟེར་ཡ་འདི་སོག་ཡུལ་ལ་ཡར་ཕེབས་ལྷག་པར་དུ་རྒྱལ་བ་སྐུ་གོང་མའི་གདུང་ཤུགས་དང་ཕྱག་ཕྲེང་ལ་སོགས་པ་དེ་འདྲའི་མང་པོ་ཇི་ལྟར་ངོ་མ་དང་རྫུན་མ་དེ་འདྲའི་ཡང་སྲིད་ངོས་འཛིན་གནང་དུས་ཀྱི་ངོས་འཛིན་ཞུ་བ་གསར་བརྗེའི་ཆེད་དུ་མང་གནང་ཕལ་ཆེར་ཨ་ནི་རྒྱལ་བ་ཡོན་ཏན་རྒྱ་མཚོ་ལ་ཡང་ཅིག་གཟིགས་ཞིབ་པའི་སྐབས་ལ་ཡང་ཨ་ནི་ངོ་མ་ཚང་མ་ལ་དཔེ་འཁྲུལ་མེད་པའི་ཐོག་ནས་ཅིག་ངོས་འཛིན་གནང་ཡ་ལ་སོགས་པ་དེ་འདྲའི། བྱུང་བ་རེད། དེ་ཡིན་དུས། གོང་མ་ཆོས་འབྱུང་རེད་དེ། སྤྱི་དང་མཛད་སྤྱོད་ལ་སོགས་པ་དེ་ཚོ་ལ་བརྟེན་ནས་བོད་དང་ད་སོག་ཡུལ་ལ་སོགས་པ་དེ་ཚོ་ལ་ཡང་ཅིག་མཚན་སྙན་ཧ་ཅང་གི་རྒྱས་པོ་བྱུང་བ་རེད་དེ་ཡིན་དུས། དེ་འདྲ་ལ་བརྟེན་ནས་རྒྱ་ནག་གི་མི་སྣ་རེད་ད་སོག་པོ་བོད་པ་ལ་སོགས་པ་དེ་འདྲ་མང་པོ་ཅིག་གི་མཇལ་ཁར་ཕེབས་མཁན་ལ་སོགས་པ་དེ་འདྲ་བྱུང་བ་རེད། དེ་ནས་བཤད་པ་ཅིག་ད་སྐབས་དེ་དུས་སྤྱི་ལ་ཡང་སྲིད་ངོས་འཛིན་གནང་མཁན་ད་སྐབས་དེ་དུས་ད་ཐོག་མའི། རིགས་ཀྱི་ཐུགས་འགན་བཞེས་མཁན་དེ། ད་ལྟ་སྐུ་ཞང་རིན་པོ་ཆེ་ཀུན་བཟང་རྩེ་པ་རེད་དེ་ནང་བཞིན་གྱིས་ད་ལྟ་མཉྫུ་ཆོས་རྗེས་གཙོས་པའི་ངང་དུ་བོད་པ་དང་སོག་པོ་འདི་འདྲ་དགེ་འདུན་མང་པོ་ཅིག་མཇལ་ཁར་ཕེབས་པ་རེད་སོག་པོ་ཁོ་རང་ཚོའི་ནང་ལོགས་ཆ་བཞག་པ་ཡིན་ན་སོག་པོའི་རྒྱལ་པོ་དང་རྒྱལ་མོ་དང་ཧུང་ཐའི་ཇི་ལ་སོགས་པ་ཁོ་རང་ཚོའི་ད་མི་དེ་འདྲའི་དཔོན་རིགས་ལ་སོགས་པ་མང་པོ་ཅིག་རྒྱལ་བ་བསོད་ནམས་རྒྱ་མཚོའི་ཡང་སྲིད་ཡིན་པ་ལ་བསགས་གསལ་པོ་ཆགས་པ་ཡིན་པ་ཡིན་ཙང་དེ་འདྲའི་ཐོག་ནས་གདན་འདྲེན་ཞུ་གར་འབྱོར་འདི་འདྲ་འབྱོར་བ་ཡིན་ཙང་ཨ་ནི་དེ་དུས་ཀྱི་མི་གདན་འདྲེན་ཞུ་མཁན་རེད་ཡང་སྲིད་ཕྱོགས་ནས་ད་ཡབ་ལ་སོགས་པ་ཁོ་རང་ཚོའི་མི་ཕེབས་སྐྱེལ་ཞུ་མཁན་ལ་སོགས་པ་དེ་འདྲ་གི་རྟ་པ་སྟོང་ཕྲག་མང་པོས་བསྐོར་བྱས།

དེ་ལ་ཡང་ད་ལྟ་ཡོངས་འཛིན་ཐོག་མར་གནང་མཁན་ཀུན་བཟང་རྩེ་པའི་དྲུང་ནས་ཡི་གེ་འབྲི་ཀློག་གནང་ཡ་རེད་རྩ་བ་བློ་འཛིན་གནང་ཡ་ལ་སོགས་པ་དེ་འདྲས་ཀྱི་སྐུ་ཡོན་མགྲོན་འབོད་གནང་ནས་གང་ལྟར་གསན་བསམ་སློབ་གཉེར་བྱས་རྗེས་རིམ་པར་ཇི་ལྟར་བཀའ་ཟུར་ལ་སྐུ་ལས་བསྐྱོན་མི་དགོས་པའི་ཐོག་ནས་ལས་སླ་པོའི་ཐོག་ནས་མཁྱེན་པའི་དེ་འདྲས་ཀྱི་ཡང་ངོ་མཚར་གྱི་རྣམ་ཐར་དེ་འདྲས་བྱུང་ཡོད་རེད་ཁ་མདོར་བསྡུས་པ་ཡིན་ན་སྐབས་དེ་དུས་སྐུ་ན་ཆུང་སྲིད་ཀྱི་ཡོངས་འཛིན་གཙོ་བོ་གྱི་ཐུགས་འགན་བཞེས་མཁན་དེ་ད་ལྟ་ཀུན་བཟང་རྩེ་པ་ཡིན་པ་ཡིན་ཙང་ཀུན་བཟང་རྩེ་པས་དཔེ་དེ

སུ་ཐབས་གཙོ་བོར་གྱུར་པའི་ངང་དུ་ཡོངས་གྲགས་ཀྱི་བོད་པ་ས་སྐྱོང་རྒྱ་རི་བ་རེད་ཨ་ནི་ས་སྐྱོང་དགའ་ལྡན་པ་ལ་སོགས་པ་སྡེ་དཔོན་ཆེ་འབྲིང་ཆུང་གསུམ་མང་པོ་ཅིག་ཡོད་པ་རེད་དེ་ནང་བཞིན་གྱི་གདན་ས་སེ་འབྲས་དགེ་གསུམ་གྱིས་གཙོས་པའི་དགེ་འདུན་ལ་སོགས་པ་འདི་འདྲའི་གི་ད་གང་ལྟར་སོག་པོ་ལ་ཡང་རྒྱལ་བ་ཡོན་ཏན་རྒྱ་མཚོའི་ཡང་སྲིད་ཆུང་སྐྱེས་འདི་བོད་གངས་ཅན་པའི་ལྗོངས་ལ་གདན་འདྲེན་ཞུ་བར་གོང་མའི་བཞུགས་སའི་མཁར་སྔོན་པོ་ཟེར་ཡ་འདི་ལ་ཡང་ཕེབས་པ་རེད་སྐབས་དེ་དུས་ད་ཡང་སྲིད་རིན་པོ་ཆེ་སོག་ཡུལ་ནས་གདན་འདྲེན་ཞུ་བར་ཕེབས་མཁན་གྱི་མདུན་ལ་ཡང། བོད་གངས་ཅན་གྱི་ལྗོངས་ཀྱི་མཁས་པ་ཆེན་པོ་རེད་ལྷག་པར་དུ་དགའ་ལྡན་ཁྲི་པ་སྐབས་དེ་དུས་ད་ལྟ་རྒྱལ་ཁང་རྩེ་པ་དཔལ་འབྱོར་རྒྱ་མཚོ་མཆོག་གིས་ཨེ་ནི་རྒྱལ་བ་ཡོན་ཏན་རྒྱ་མཚོ་ཟེར་གྱི་མཚན་འདི་ཐོག་མར་བོད་ནས་གསོལ་ཨེ་མཚན་འདི་གསོལ་བྱས་སོག་ཡུལ་སོག་ཡུལ་ལ་ཡང་གདན་འདྲེན་ཞུ་བར་ཕེབས་མཁན་གྱི་ཕྱག་མཛོད་ཆེན་མོ་དཔལ་ལྡན་རྒྱ་མཚོ་ལ་སོགས་པ་ཁོ་རང་ཚོ་ལ་ཡང་ཨེ་ནི་མཚན་འདི་ཕར་ཕུལ་བྱས་འདི་འདྲ་བྱས་ནས་མཚན་གསོལ་བ་བྱེད་ཀྱི་ཡོད་རེད་ཡིན་པས་རྒྱལ་བ་ཡོན་ཏན་རྒྱ་མཚོ་བོད་ལ་ཕེབས་ཡ་ལ་ཡང་ཏོག་ཙམ་ཕྱི་པོ་ཡིན་པ་ཡིན་ཙང་ཨེ་ནི་ད་ལྟ་མཚན་གསོལ་གནང་མཁན་སྐབས་དེ་དུས་ཀྱི་དགའ་ལྡན་ཁྲི་པ་འདི་དགུང་ལོ་མཐོ་པོ་བྱས་ཨེ་ནི་སྐུ་མྱ་ངན་ལས་འདས་ནས་འདི་འདྲའི་ཞལ་མཇལ་བའི་ལོ་རྒྱུས་འདི་འདྲའི། ཕལ་ཆེར་ཡོད་མ་རེད། དེ་ཡིན་དུས་ད་ལོ་མང་པོ་ཞིག་རེ་འགའ་སོག་པོ་ལ་ཡར་བཞུགས་དགོས་ཡ་ཁེལ་བ་རེད། ད་དེའི་རྒྱུ་མཚན་ག་རེད་ཟེར་ལབ་པ་ཡིན་ན་སྐབས་དེ་དུས་རྒྱལ་བ་ཡོན་ཏན་རྒྱ་མཚོའི་ཡབ་དང་ཡུམ་དེ་ཚོ་ཧ་ཅང་གི་རྒྱལ་བ་ཡོན་ཏན་རྒྱ་མཚོ་ལ་ཡང་གཅེས་པོ་དང་བྱམས་པོ་གནང་གི་ཡོད་རེད་དེ་ཡིན་དུས་ཨ་ནི་ད་སོག་པོ་ནས་བོད་ལ་ཡང་ཕེབས་དགོས་དུས་པས་རྒྱལ་ཁབ་རྒྱལ་ཁབ་བརྒྱུད་ནས་ག་ཚ་ས་ཆ་ཐག་རིང་པོ་ལ་ཡང་ཕེབས་དགོས་ཡོད་པ་ཡིན་ཙང་ཨ་ནི་སྐུ་ན་ཆུང་ཆུང་ཡིན་པ་ཡིན་ཙང་ཡབ་ཡུམ་གཉིས་ཀྱི་ཐུགས་སུ་མ་བཟོད་པ་བྱས་ཏེ་བོད་ལ་ཕེབས་ཡ་རྒྱ་དུས་ཚོད་ལོ་གཅིག་གམ་ལོ་གཉིས་ཀྱང་དེ་འདྲ་གི་དུས་ཚོད་རིམ་པ་མང་པོ་མང་ནར་འགྱངས་གནང་ནས་དགུང་ལོ་བཅུ་བཞི་ལ་མ་ཕེབས་བར་དུ་སོག་ཡུལ་ལ་ཡང་བཞུགས་དགོས་ཡ་བྱུང་བོད་ལ་ཕེབས་མ་ཐུབ་པའི་གནས་ཚུལ་འོ་དེ་འདྲ་བྱུང་པ་རེད་ལགས། ལགས་ལགས་སོ། ཏག་ཏག་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ད་ག་རང་གཅིག་གི་ངོ་སྤྲོད་ཅིག་གནང་ཤག་རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་སོག་ཡུལ་ནས་ནི་བོད་ལ་ཡང་གདན་འདྲེན་ཞུས་གནང་དུས་དགུང་ལོ་བཅུ་བཞི་ཆགས་གནང་གི་ཡོད་རེད་དེ་དུས་ཆ་ཞར་ནས་ཡབ་ཡུམ་ཐུགས་བརྩེ་གནང་སྒོ་ཞུ་གཅིག་གི་ཡོད་དུས་ནི་སོག་ཡུལ་ལ་ད་དགུང་ལོ་བཅུ་བཞི་བར་ལ་འདུག་སེ་བཞུགས་དགོས་ཁེལ་གནང་བ་རེད་ཟེར་བྱས་འདུག་སེ་ངོ་སྤྲོད་གཅིག་གནང་ཤག་ལགས་དེའི་སྐོར་གྱི་གནས་ཚུལ་དུམ་བུ་གཅིག་བརྗེད་ཡོད། འདི་ནས་ཡར་གདན་འདྲེན་ཞུ་ཡག་གི་དེ་གནང་ཡག་སྒང་ལ་ཡང་ཡབ་ཡུམ་ཚོ་པས་སྲས་ལ་བརྩེ་དྲགས་ནས་ཨ་ནི་བཏང་གི་ཡོག་མ་ད་ཁོང་ཚོས་མ་བཏང་བ་ཆད་འདི་ཕྱི་དྲགས་བྱུང་བའི་སྒང་ལ་ད་བོད་གི་ནང་ནས་ད་འདི་རེད་སྣེ་གདོང་གོང་མ་འདི་ཡོག་རེད་སྣེ་གདོང་གོང་མ་འདི་ཚོ་ད་དབང་ཤུགས་ཡོད་ལ་མེད་ལ་ཅིག་ཡོག་རེད། བོད་ནང་ལ་ཤུགས་ཆེ་ཤོས་དེ་གཙང་པས་བྱེད་པ་དེའི་སྐབས་དེ་གཙང་པས་བྱེད་ཀྱི་ཡོད་རེད་དེ་སྣེ་གདོང་གོང་མ་ཇི་ལྟར་ལས་ཤུགས་ཡོད་ལ་མེད་ལ་འདྲ་པོ་ཅིག་ཡོད་རེད་སྣེ་གདོང་གོང་མ་ཇི་དེའི་ཨ་ཁུ་དེ་གོང་དཀར་ལ་ཡོད་རེད་ལྷ་སྲིད་ག་ས་ཅིག་ཟེར་གྱི་ཡོད་ཨ་ནི་ཁོང་ཚོས་མ་ཡིན་ན་མ་གཞི་ཆོས་རིག་ཕུད་ནི་ཨ་ནི་དགའ་ལྡན་ཁྲི་རིན་པོ་ཆེ་དེ་ཁྱེད་ལ་ག་འགའ་ལོག་ལ་ཆོས་རིག་ཕུད་ད་ཡིན་གྱི་མིན་གྱི་ཡར་ཕེབས་རོགས་གནང་ཞེས་གསུངས་ཨ་ནི་ཁོང་ཚོས་དེ་སོ་གཅེན་པོ་བཅས་མི་ནང་འདི་བྱེད་འདི་ཟེར་རྒྱལ་བ་རྣམས་ཀྱི་དགུང་ལོ་བཅུ་བཞི་རེད་བཅུ་བཞི་མ་ཕེབས་བར་དུ་དབུ་སྐྲ་བྲེགས་ཡོག་མ་རེད་རབ་བྱུང་གནང་རྒྱུ་རེད། ཨ་ནེ་ཁོང་ཚོས་དཔེ་ཨུ་ཚུགས་ཞུས་ནས་མཐའ་མར་རི་བོ་ཅན་གདན་འདྲེན་ཞུས་པའི་ཡུམ་གྱི་ཡབ་ཡུམ་གཉིས་གཏོང་མོ་གོ་གཏོང་འདོད་ན། ཁོང་ཚོས་ད་བོད་ལ་ཡར་ཕེབས་དགོས་ཨུ་ཚུགས་ཅན་ཞུས་ནས་མཐར་ཡིད་ཅན་དགྲ་བོ་རིམ་གྱིས་པས་ད། བརྐུས་པ་དང་འཕྲོག་པའི་ཟོལ་བྱས་ནས་མི་ཉག་ཕེབས་པ་རེད་ཅེས་གསུངས་སྲོལ་ཡོད་རེད། མི་ཉག་ཕེབས་པའི་སྐབས་ལ་ཨ་ནེ། ཡབ་ཡུམ་གཉིས་ཀྱིས་ཕེབས་རྫོངས་འབུལ་སྐབས་ཉི་མ་བཅུའི

བོད་ནས་ཨ་ནི་གདན་འདྲེན་ཞུ་མཁན་སྒར་པ་ཡིན་ན་རེད་དེ་ནང་བཞིན་སོག་ཡུལ་ནས་ཚུར་ཕེབས་སྐྱེལ་ཞུ་མཁན་ལ་སོགས་པ་ཁོ་ནར་བཤད་རྗེས་ཐོག་མར་རྒྱལ་བ་སྐུ་ཕྲེང་གསུམ་པའི་བཞུགས་སའི་མཁར་སྔོན་པོ་ནས་ཨ་ནི་ཞལ་གྱེས་ནས་བོད་ཕྱོགས་ལ་ཚུར་ཆིབས་ཞལ་བསྒྱུར་གནང་བ་རེད་ད་ཕེབས་པའི་སྐབས་ལ་ཡང་ད་མིའི་ཁོ་ས་ཆ་ཐག་ཉེ་ལོད་ད་ཁོ་ས་འགྲིག་ཚར་ནས་ཐོག་མར་མཚོ་སྔོན་ལ་ཡང་ཕེབས་ཨེ་མཚོ་སྔོན་ལ་ཡང་ཟླ་བ་གཉིས་ཙམ་རིང་ལ་བཞུགས་པ་རེད་ཨེ་བཞུགས་ས་དེ་ད་ལྟ་རྗེ་རིན་པོ་ཆེ་སྐུ་འཁྲུངས་ས་ད་ལྟ་རྗེ་སྐུ་འབུམ། ལ་ཡང་བཞུགས་གདན་འཇགས་ཨཱ་ནི་སྐབས་དེ་དུས་ཟླ་བ་གཉིས་སྐུ་འབུམ་ལ་ཡང་བཞུགས་གདན་འཇགས་པའི་སྐབས་ལ་ཨཱ་ནི་སྐབས་འདུལ་བ་ཆོས་རྗེ་ཕྱི་མ་འོད་ཟེར་རྒྱ་མཚོ་ཟེར་བ་རྗེ་སྐུ་འབུམ་གྱི་གདན་ས་ལ་ཡང་བསྐོ་བཞག་གནང་བ་རེད་དེ་ནང་བཞིན་གྱི་ད་རྗེ་སྐུ་འབུམ་དགེ་འདུན་པའི་སྒྲིག་ལམ་ཀུན་སྤྱོད་ལ་སོགས་པ་དང་པོ་ལས་དམིགས་བསལ་དག་ཐེར་གནང་བ་རེད་ཞིག་འཆད་ཉན་འཛུགས་དགོས་ལ་སོགས་པ་དེ་འདྲ་གི་བཀའ་སློབ་ཧ་ཅང་གི་ཁྱད་ཆེ་ལ་དཔྱད་པ་དེ་འདྲའི་གནང་པའི་ལོ་རྒྱུས་ཡོད་རེད། དེའི་རྗེས་ལ་ཡང་གཞི་ནས་ད་སྐུ་འབུམ་ནས་ཡང་ང་ཚོ་དབུས་ཕྱོགས་ལ་ཡང་ཕེབས། དབུས་ལ་ཕེབས་པའི་སྐབས་ལ་ཡང་ཐོག་མར་ང་ཚོ་ད་ལྟ་བྱང་གི་རྭ་སྒྲེང་ད་ལྟ་རྒྱལ་བའི་དབེན་གནས་ང་ཚོ་དགོན་པ་ལ་ཡང་ཕེབས། སྐབས་དེ་དུས་ད་ལྟ་དགའ་ལྡན་ཁྲི་ཟུར་སངས་རྒྱས་རིན་ཆེན་གདན་འདྲེན་ཞུ་ཁར་ཕེབས་པ་རེད། ཐོག་མར་རྭ་སྒྲེང་ལ་ཡང་ཆིབས་བསྒྱུར་གནང་བའི་སྐབས་ལ་རྭ་སྒྲེང་དགོན་པ་ལ་ད་ལྟ་བཀའ་གདམས་གླེགས་བམ་གྱི་གསུང་ཆོས་གདན་ས་རྦད་དེ་ཁོང་གིས་ཐོགས་རྡུགས་མེད་པ། དེ་འདྲས་གནང་ཐུབ་པའི་ལོ་རྒྱུས་ཡོད་རེད། སྤྱིར་བཏང་ནི་དགུང་ལོ་བཅུ་བཞི་བར་དུ་སོག་པོ་ལ་བཞུགས་པ་རེད་དེ། གཅིག་ང་ཚོས་བོད་ཡིག་བོད་སྐད་ལ་སོགས་པ་དོན་ཚན་རྦད་དེ་ང་ཚོ་བོད་པ་ནང་བཞིན་གྱི་རྦད་དེ་དགུང་ལོ་ཆུང་ཆུང་ཡིན་པ་ཡིན་ནས་སློབ་སྦྱོང་ཧ་ཅང་གི་ཚད་མཐོ་པོ་གནང་ཡོད་རེད་གང་ཡིན་ཟེར་ན་དགུང་ལོ་ཆུང་ཆུང་ད་གསུམ་བཞི་ནས་ཐོག་མར་སྐུ་ཡོན་སྒྲོན་མཁན་དེ་གོང་ལ་ཞུས་པ་ནང་བཞིན་ཀུན་བཟང་རྩེ་པ་རིན་པོ་ཆེ་གིས་སྒྲོན་གནང་ཡོད་རེད་ཡིན་པ་ཡིན་ནས་ད་གང་འཚམ་ནས་ཡང་ཀུན་བཟང་རྩེ་པ་རིན་པོ་ཆེ་བོགས་ཡོངས་འཛིན་གནང་ནས་བཞུགས་མ་ཐུབ་པའི་གནས་ཚུལ་བྱུང་ཡོད་རེད་ཡིན་ནས་རྒྱལ་བ་ཡོན་ཏན་རྒྱ་མཚོས་ནི་བཙུན་རིམ་པར་གནང་བྱས་དེ་འདྲས་གནང་བ་ཡིན་ཙང་ཨ་ནི་སྐུ་ཡོན་ཧ་ཅང་གི་ཚད་མཐོ་པོ་ལས་གནང་ཡག་གི་དེ་འདྲས་ལོ་རྒྱུས་བྱུང་བ་རེད་དེ་ཡིན་དུས་ད། རྭ་སྒྲེང་ནས་བྱས་པ་ཅིག་ཡིན། སྐབས་དེ་དུས་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་ནི་ཆབ་སྲིད་ཀྱི་མི་སྣ་དང་དཔོན་རིགས་ཆེ་ཕྲ་ཆུང་ཆུང་ལ་སོགས་པ་ཁོ་རང་ཚོ་གདན་འདྲེན་ཞུ་ཁར་ཕེབས་ཡོད་རེད་སྐབས་དེ་དུས་ད་བོད་སྐད་ཀྱི་ཐོག་ནས་ང་ཚོ་ཆོས་དང་འཇིག་རྟེན་ག་གི་ཐོག་ལ་གཅིག་བཀའ་མོལ་གནང་གིན་གནང་བ་ཡིན་ནས་གནང་ཐུབ་པ་ལ་སོགས་པ་དེ་འདྲ་གི་སྐུ་ཡོན་ལ་སྐབས་དེ་དུས་ངོ་མཚར་སྐྱེ་དགོས་ཀྱི་གནས་ཚུལ་བྱུང་བ་རེད་ད་དེ་ནས་ཨེ་རྭ་སྒྲེང་ནས་བྱས་པ་ཅིག་གི་སྟག་ལུང་ལ་ཡང་སྐབས་དེ་དུས་སྟག་ལུང་དགོན་པའི་དགེ་འདུན་པ་ཚོས་སེར་སྦྲེང་དང་བཅས་པ་ཅིག་ཧ་ཅང་གི་ད་ཕེབས་བསུ་ཟབ་རྒྱས་ཞུས་ནས་སྟག་ལུང་ལ་ཡང་ཕེབས། ཨེ་དེ་ནས་སྟག་ལུང་ལ་ཕེབས་པའི་སྐབས་ལ་ཡང་སྐབས་དེ་དུས་ཀྱི་ད་ས་སྐྱོང་དགའ་ལྡན་པ་མི་དབང་གཡུལ་རྒྱལ་ནོར་བུ་ཡབ་སྲས་རེད་དེ་ནང་བཞིན་དགའ་ལྡན་ཕོ་བྲང་ནས་སྐབས་དེ་དུས་ཀྱི་ད་སྐུ་མདུན་རིན་པོ་ཆེ་དང་ད་ཆོས་བཟང་འཕྲིན་ལས་ལ་སོགས་པ་གདན་འདྲེན་ཞུ་མཁན་མང་ཆེ་ཞིག་སྐབས་དེ་དུས་སྟག་ལུང་ལ

ཡང་སྒོས་འབྲས་སྤུངས་དགའ་ལྡན་ཕོ་བྲང་གི་གསེར་ཁྲི་ལ་ཡང་མངའ་གསོལ་གྱི་མཛད་སྒོ་ནི་ཟབ་རྒྱས་གནང་བྱས་འདི་འདྲས་ཀྱི་འདུག་ནང་པ་དེ་འོ་འདི་མཛད་རིམ་འདྲ་བོ་དེ་འདི་འདྲས་བྱུང་བ་རེད་ལགས། ཨོའོ་ལགས་སོ་ལགས་སོ། བྱས་ཙང་ད་ད་ལྟ་གོང་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཀྱིས་ངོ་སྤྲོད་གནང་སོང་ནི་སོག་ཡུལ་ནས་བྱས་ད་བོད་ཀྱི་རྒྱལ་ས་ལྷ་ས་བར་ལ་འདུག་སེ་གདན་འདྲེན་ཞུས་གནང་ཡོད་རེད་བ་ཨ་ནི་འདི་ནས་ད་དགེ་ཚུལ་གྱི་སྡོམ་པ་འབུལ་བཞེས་གནང་ཡག་དང་ཨ་ནི་ཕྱག་དཔེ་གསན་བསམ་སློབ་གཉེར་གནང་ཡག་ད་འདི་གས་དབུ་ཚུགས་གནང་ཡོད་རེད་བ། ཨོ་ད་ག་རང་རེད་དེ་ནས་དུས་རྒྱུན་གྱི་དགེ་ཚུལ་སྡོམ་པ་འབུལ་བཞེས་ལ་སོགས་པ་དེ་ཚོ། ཡོངས་གྲགས་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་ནི་སྐར་རྩིས་རིག་པ་གཞིར་བཞག་བྱས་ནས་གཟའ་སྐར་འཕྲོད་སྦྱོར་ཕུན་སུམ་ཚོགས་པ་དེ་འདྲར་ཡང་དབུ་འཛུགས་གནང་གི་ཡོད་པ་གཞིར་བཞག་བྱས་ནས་ཨ་ནི་ང་ཚོ་ལྷ་སའི་ར་ས་འཕྲུལ་སྣང་གཙུག་ལག་ཁང་གི་སྟེང་དུ་ཇོ་ཤཱཀྱ་མུ་ནིའི་མདུན་ལ་ཡང་སྐབས་དེ་དུས་ཀྱི་དགའ་ལྡན་ཁྲི་ཟུར་སངས་རྒྱས་རིན་ཆེན་གྱིས་མཁན་པོ་གནང་ཨ་ནི་དགའ་ལྡན་ཁྲི་པ་ལས་ཐོག་དགེ་འདུན་རྒྱལ་མཚན་མཆོག་གིས་ཨ་ནི་སློབ་དཔོན་གནང་བྱས་ཨ་ནི་དགེ་ཚུལ་གྱི་སྡོམ་པ་བཞེས་གནང་བ་རེད་དགེ་ཚུལ་གྱི་སྡོམ་པ་བཞེས་པའི་རྗེས་ལ་ཡང་ཨ་ནི་གཙང་གི་ད་ལྟ་གདན་ས་བཀྲ་ཤིས་ལྷུན་པོ་ནས་ད་ལྟ་མཁན་སློབ་ལ་སོགས་པ་ཁོ་རང་ཚོ་རྒྱལ་བ་ཡོན་ཏན་རྒྱ་མཚོ་མཇལ་ཁར་མར་གཙང་ནས་དབུས་ལ་མར་ཕེབས། སྐབས་དེ་དུས་ད་གཙོ་བོ་ནི་པཎ་ཆེན་སྐུ་ཕྲེང་བཞི་པ་པཎ་ཆེན་བློ་བཟང་ཆོས་རྒྱན་ཆགས་ཡོད་རེད་པཎ་ཆེན་བློ་བཟང་ཆོས་རྒྱན་གྱི་གཟིགས་སྣང་ལ་ཆ་བཞག་པ་ཡིན་ནས་མིག་འཕྲུལ་ལྟ་བུའི་ངང་དུ་བྱིས་པ་ལོ་ཆུང་ཆུང་འདི་འདྲ་གི་སྐུ་མདོག་དཀར་པོ་བྱས་པ་འདི་འདྲས་ཀྱི་ཡ་མཚན་གྱི་ལྟས་བཟང་པོ་བྱུང་བ་འདི་འདྲས་ཀྱི་ལོ་རྒྱུས་པཎ་ཆེན་བློ་བཟང་ཆོས་རྒྱན་གྱི་རྣམ་ཐར་ནང་ལོགས་ལ།

བཀའ་བརྒྱུད་བདུད་རྩིའི་ཞབས་ཞུ་ལ་སོགས་པ་དེ་རྗེས་རྒྱལ་བ་ཡོན་ཏན་རྒྱ་མཚོའི་མིའི་གདན་ས་འབྲས་སྤུངས་ཡིན་པ་ཡིན་ཙང་འབྲས་སྤུངས་ལ་ཕེབས་ཏེ་གཞིས་ཆགས་ནས་གནས་སྐབས་དེ་དང་འདས་བཞུགས་ལོ་ཁ་ཤས་བཞུགས་པའི་རིང་ལ་རྒྱལ་བ་ཀུན་བདེ་ཡོན་ཏན་རྒྱ་མཚོ་ལ་གསུང་ཆོས་ཀྱི་རིམ་པ་ལ་སོགས་པ་དེ་འདྲས་ཀྱི་ད་གསན་བསམ་སློབ་གཉེར་གྱི་སྐུ་ཡོན་ལ་སོགས་པ་འོ་དེ་འདྲས་གནང་བྱས་གསན་བསམ་སློབ་གཉེར་གནང་ཡ་དེ་འདྲས་གནང་བྱས་བོད་ལ་ཕེབས་པའི་རྗེས་ལ་ཡང།

ཨ་ནི་ད། ཁྲི་རིན་པོ་ཆེས་ཇི་ལྟར་སློབ་སྟོན་གནང་ནས་ཁོང་པས། གང་མིན་ཚད་ཀྱི་ཨ་ནི་གསན་བསམ་རྒྱ་ཆེན་པོ་གནང་ང་འདི་འདྲ་རེད། ཨ་ནི་འདི་ཨ་ནི། རྒྱལ་བ་རིན་པོ་ཆེའི་ཡོངས་འཛིན་ལ་བཞེས་ན་ཡག་པོ་འདུག་ཟེར་ཨ་ནི། པཎ་ཆེན་བློ་བཟང་ཆོས་རྒྱན་གྱིས་རྒྱལ་བའི་ཡོངས་འཛིན་གནང། འདི་འདྲས་སོང་ཙང་ད། རྒྱལ་བ། ཡོན་ཏན་རྒྱ་མཚོའི་ཡོངས་འཛིན་གནང་བ་རེད་རྗེས་མ་ལྔ་པ་ཆེན་པོའི་ཡོངས་འཛིན་གནང་ང་རེད། འདི་འདྲས་གནང་ཙང་ཨ་ནི་པཎ་ཆེན་རིན་པོ་ཆེ་ལ་མཚན་ཐོས་ཆེན་པོ་ཡོང་ཡག་འདི། རྒྱལ་བ། གོ་རིམ་གཉིས་ཙམ་གཅིག་གི་ཡོངས་འཛིན་གནང་ཙང་ཨ་ནི། པཎ་ཆེན་གྱི། སྐུ་ཐོག་ཚང་མ་ལ།

རྒྱལ་བ་རིན་པོ་ཆེས་གཟིགས་པ་བདག་རྐྱེན་རུ་ཞུ་ཞུས་པའི་ལོ་རྒྱུས་ཡོད་རེད། ལགས་འོང་བྱས་ཙང་ད་སྐབས་དེ་དུས་ང་རང་ཚོ་ཡང་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་འདི་ཞུས་པ་ཡིན་ན་སྣེ་གདོང་དང་ནི་གཙང་པ་བྱས་གཅིག་བྱས་ཕར་ཚུར་གྱི་ཡང་དབང་ཆའི་འཐབ་རྩོད་དང་འདི་གས་ཡང་མང་པོ་ཅིག་ཡོད་པ་དང་དེའི་འཕྲོ་ནས་ཡང་ད་ག་ནང་བཞིན་ཆོས་བརྒྱུད་ཀྱི་འཁྲུག་འཛིང་ནས་ལས་ཀྱི་གནད་དོན་དང་འདི་འདྲས་ཀྱི་རྣམ་པ་ཅིག་ཡིན་ས་རེད་དེ་ཡིན་ནའི། རྒྱལ་བ་སྐུ་འཕྲེང་བཞི་པ་བོད་ལ་ཕེབས་རྗེས་ནི་ཕྱག་དཔེའི་གསན་བཞེས་གནང་ཡ་ད་འདི་གས་རེད་ད་ག་ནང་བཞིན། སྐབས་དེ་དུས་ནི་སྣེ་གདོང་འདི་ལྷོ་ཁ་ཁུལ་ལ་ཡོད་དུས་ལྷོ་ཁ་ཁུལ་ལ་ཆིབས་བསྒྱུར་གནང་ཡ་དང་ནི་དེ་བཞིན་ཡང་དབང་ལུང་མན་ངག་འདི་གས་གསན་གནང་ཡ་ད་འདི་འདྲས་ཀྱི་ཡང་མཛད་པ་ཅིག་བསྐྱངས་གནང་ཡོད་པ་དང།
འོ་ད་ག་རང་རེད་ད་འདི་འདིའི་མཛད་པ་བསྐྱངས་པའི་སྐབས་ལ་དགུང་ལོ་བཅུ་དྲུག་ལ་འདི་གས་ཡོད་རེད་ཕྱི་ལོ་བྱས་པ་ཡིན་ན་ཆིག་སྟོང་དྲུག་བརྒྱ་བཅུ་མེད་བཞི་ལོ་ལ་འཁེལ་གྱི་ཡོད་རེད་བོད་ལ་ཕེབས་ནས་ཕལ་ཆེར་ལོ་གཉིས་མ་གཏོགས་འགྲོ་གི་ཡོད་མ་རེད་དེ་ཡིན་དུས་ད་འདིའི་ལོ་ལ་ཡང་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ནས་ཚོགས་དབུ་ལ་ཡང་ཆིབས་བསྒྱུར་གནང་དེ་ས་རྒྱལ་མཆོག་ཡོན་ཏན་རྒྱ་མཚོ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་ཀྱི་དབུ་བཞུགས་ལ་ཕེབས་པ་ཐེངས་མ་དང་པོ་དེ་ཆགས་ཀྱི་ཡོད་རེད་སྐབས་དེ་དུས་མི་སུ་ཟ་མི་སྨོན་ལམ་ཆེན་མོ་ཡིན་དུས་སྨོན་ལམ་ཆེན་མོ་ལ་ཡང་ཅིག་དགེ་འདུན་སྡེ་ཚོགས་ཁྲི་སྟོང་མང་པོ་ཡོད་རེད་དེའི་དབུས་ལ་ཡང་ཅིག་ཞུམ་པ་མེད་པའི་ཐོག་ནས་ད་མི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྨོན་ལམ་གྱི་མཚམས་སྦྱོར་གནང་ཡ་ཡིན་ན་རེད་དེ་ནང་བཞིན་གྱི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ནང་ལ་མི་ད་གལ་གནད་ཆེ་ཤོས་གཅིག་དེ། སྟོན་པའི་སྐྱེས་རབས་སོ་བཞི་པའི་བཀའ་ཆོས་གནང་ཡ་དེ་རེད་བཀའ་ཆོས་གནང་ཡ་དོན་གསལ་དཔེ་ཚིག་སྒྲ་དག་གསལ་གསུམ་ངང་ནས་གནང་ལ་སོགས་པ་དེ་འདྲས་ཀྱི་བྱུང་ཡོད་རེད་དེ་འདྲས་གནང་ཐུབ་པ་ཡིན་ཙང་སྐབས་དེ་དུས་ཀྱི་མི་དགེ་འདུན་སྟོང་ཕྲག་མང་པོའི་ཐོག་ནས་ཧ་ལས་པའི་ངོ་མཚར་སྐྱེ་ཡ་གི་དེ་འདྲས་གནས་ཚུལ་བྱུང་པ་རེད་ཅེས་རྒྱལ་བ་ལྔ་པ་ཆེན་པོས་མཛད་པའི་ད་ལྟ་རྒྱལ་བ་ཡོན་ཏན་རྒྱ་མཚོའི་རྣམ་ཐར་ནོར་བུའི་ཕྲེང་བའི་ནང་ལོགས་ལ། ཟེར་གསུངས་པ་འདི་རེད། དེ་ནས་ད་ང་ཚོ་འདི་བགྲོད་ག་ལ་སོང་མ་ཞེས་རེད། དེའི་རྗེས་ལ་ཡང་ནི་རྒྱལ་མཆོག་སྐུ་འཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གདན་ས་དེ་ལྷོ་ཁའི་ཕྱོགས་ལ་ཡང་ཡོད་པ་ཡིན་ཙང་ཨེ་སྐབས་དེ་དུས་ཀྱི་ད་ལྷོ་ཁའི་ཕྱོགས་ནས་གོང་དཀར་ཞབས་དྲུང་དང། ཨེ་ནི་རྒྱ་རི་ལྷག་པ་ལ་སོགས་པ་ཁོ་རང་ཚོས་ཨེ་ནི་སོ་སོ་སོའི་གི་ས་དེ་ལ་ཡང་རྒྱལ་བ་ཡོན་ཏན་རྒྱ་མཚོ་གདན་འདྲེན་ཞུས་པ་རེད་དེ་འདྲའི་ཞུས་པ་ནང་བཞིན་རྒྱལ་མཆོག་ཡོན་ཏན་རྒྱ་མཚོ་ལྷོ་ཁའི་ཕྱོགས་ལ་ཡང་ཆིབས་བསྒྱུར་གནང་སྐབས་དེ་དུས་ད་ལྷོ་ཁ་དེང་ཕྱིན་རེད་དེ་ནས་སྣོད་མིན་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་གདན་ས་གོང་ལ་བཞུགས་གནང་བྱས་སྔགས་བདག་བརྒྱད་གསུམ་ནང་ནས་གཙོ་བོ་དང་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་དང་ཡོངས་གྲགས་ང་ཚོ་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་ལ་ཡང་ཆིབས་བསྒྱུར་ན། སྐབས་དེ་དུས་ལྷོ་ཁ་ཕྱོགས་ལ་ཕེབས་པའི་སྐབས་ལ་ཡིན་པ་ཡིན་ནས་ད་མི་དགོས་རྒྱུ་མཚན་གཙོ་བོ་དེ། པཎ་ཆེན་བློ་བཟང་ཆོས་རྒྱན་འཆར་འོད་པཎ་ཆེན་རིན་པོ་ཆེ། ཨེ་ནི་རྒྱལ་བ་ཡོན་ཏན་རྒྱ་མཚོའི་མི་ད་ལྷན་དུ་ལྷོ་ཁའི་ཕྱོགས་ལ་ཡང་ཆིབས་བསྒྱུར་གནང་བྱས་ཨེ་ནི་ཉི་མ་གཅིག་གཉིས་བཞུགས་ཞག་གནང་ས་དེ་ཚོ་ལ་བེར་ཏི་པཎ་ཆེན་རིན་པོ་ཆེ་ཨེ་ནི་ཐབས་ཀྱང་ནུ་སྣང་ཡང་དག་དབུགས་ནུ་མའི་ངང་གིས་རྒྱུན་སྣང་ལ་སོགས་པ་དེ་འདྲ་གནང་བྱས་གང་ལྟར་དུས་ཚོད་འཕྲོ་བརླག་མ་གནང་བར་བྱས་རྗེས་སེམས་སངས་སློབ་གཉེར་གནང་ལ་སོགས་པ་དེ་འདྲ་གི་སྐུ་ལས་བསྐྱོན་གནང་ཡོད་པ་རེད་དེ་ནང་བཞིན་གྱི་ད་གཟོད་ལྷོ་ཁའི་ཕྱོགས་ལ་ནས་མ་ཕེབས་པའི་སྐབས་ལ་ཡིན་པ་ཡིན་ན་མལ་གྲོ་བརྒྱུད་བྱས་ད་ལྟ་རིན་ཆེན་གླིང་གི་ཆོས་སྡེ་ལ་སོགས་པ་དེ་ནང་བཞིན་གྱི་བདུད་ཚོགས་དུང་དུ་ལས་སྙིང་ཀུན་གསལ་རེད་དེ་ནས་གཅིག་གི་ལྷོ་ཁའི་ཕྱོགས་ལ་ལྷོ་ཁ་རྫིང་ཕྱི་དང་འོལ་ཁ་རྩེ་དང།

བཟང་ཚོར་ཡང་ཆིབས་བསྒྱུར་གནང་སྐབས་དེ་དུས་གཙང་ལ་ཡང་ཕེབས་པས་ད་ལྟ་སྨྱུག་རྟ་ཟེར་ཡ་གི་དེའི་སྐབས་ལ་ཕེབས་པའི་སྐབས་ལ་ཡང་ད་ཅིག་གོང་ལ་འགྲོ་ག་ལ་གསུངས་པ་ནང་བཞིན་ད་རྒྱལ་བ་ཡོན་ཏན་རྒྱ་མཚོའི་སྐབས་ལ་བོད་ཀྱི་ད་ཆབ་སྲིད་ཀྱི་གནས་བབས་དེ་ང་ཚོ་ནང་ཁུལ་ཐོག་ལ་ཡུལ་མ་མཐུན་པའི་རྙོག་དྲ་མང་པོ་ཡོད་རེད་ཡུལ་མ་བསྡུས་པ་དེ་ནང་བཞིན་རྒྱལ་བ་ཡོན་ཏན་རྒྱ་མཚོའི་སྐབས་ལ་དགེ་ལུགས་པ་དང་བཀའ་བརྒྱུད་པའི་བར་ལ་ཡང་མ་མཐུན་པའི་སྐུ་ངལ་མང་པོ་ཞིག་བྱུང་པ་ཡིན་ཙང་སྐབས་དེ་དུས་རྒྱལ་བ་ཡོན་ཏན་རྒྱ་མཚོ་དབུས་ནས

ཆབ་སྲིད་ཀྱི་སྲིད་འཛིན་ཟེར་ན་མི་འདུག་གཙོ་བོ་དེ་སྡེ་པ་གཙང་པས་བསྐྱངས་པའི་སྐབས་རེད་སྡེ་པ་གཙང་པའི་ནང་ལ་ད་མི་རབས་བཞིའི་ནང་ནས་ཀརྨ་ཕུན་ཚོགས་རྣམ་རྒྱལ་གྱི་སྐབས་དེ་དུས་ཆབ་སྲིད་སྐྱོང་དུས་རེད་ཀརྨ་ཕུན་ཚོགས་རྣམ་རྒྱལ་གྱི་སྡིག་ཚན་ཞིག་གི་དོན་གྱིས་གུས་ཡ་རེད་གཙང་ཁུལ་གྱི་ད་ལྟ་སེར་སྐྱ་མང་ཚོགས་དེ་ཚོ་ལ་མཇལ་ཁ་དང་ཕྱག་དབང་གནང་ཡ་རེད་དེ་འདྲའི་བྱས་ནས་གང་ལྟར་གཙང་ཕྱོགས་ལ་ཡ་གཅིག་སྣར་ཐང་དང་གངས་ཅན་ཆོས་འཕེལ་གླིང་གི་དགོན་པ་དང་ཁྲོ་ཕུ་དང་ལྷུན་པོ་རྩེ་ལ་སོགས་པ་དེ་འདྲ་གི་ཡུལ་གྲུ་མང་པོ་ཞིག་ལ་ཕེབས་བྱས་ཨ་ནི་བསྟན་འགྲོའི་འགྲོ་དོན་བསྐྱངས་དེ་ནས་མ་བསྐུལ་དང་མར་ཕེབས་མར་ཚུར་ཕེབས་པའི་སྐབས་ལ་ད་ལྟ་རྒྱལ་རྩེ་དཔལ་འཁོར་ཆོས་སྡེ་དང་གནས་རྙིང་ལ་སོགས་པ་དེ་ཚོ་ལ་ཡང་གནས་གཟིགས་གནང་ནས་དེ་ནས་མ་སོ་བའི་ཆུང་བས་ད་ལྟ་གདན་ས་འབྲས་སྤུངས་ལ་ཡང་ཕེབས་པ་འདི་འདྲའི་མཛད་པ་བསྐྱངས་གནང་ཤག་ལགས་སོ་བྱས་ཙང་ཡང་སྐབས་དེ་དུས་སྡེ་པ་གཙང་པའི་དབར་གྱི་འབྲེལ་བའི་གནས་སྟངས་དང་དེ་བཞིན་ད་བཀྲ་ཤིས་ལྷུན་པོར་ཆིབས་བསྒྱུར་བསྐྱངས་གནང་པ་འདིའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་ཏོག་ཙམ་གནང་དང། བཀྲ་ཤིས་ལྷུན་པོར་ཕེབས་པའི་སྒང་ལ་གཞུང་ལམ་ནས་ཡར་མ་ཕེབས་བྱས་བྱང་ལམ་ནས་ཡར་ཕེབས་ནས་རྒྱལ་བ་མཆོག་སྐུ་འཁོར་ཚང་མ་འུ་ཡུག་ལ་འབྱོར་དུས་འུ་ཡུག་ནས

དར་ཆེན་ར་ཕུའི་ཨར་ཁ་མི་མཛད། འདི་ཞུས་པའི་སྐབས་ལ། སྔོན་ནས་གཅིག་བྱས། འདི་ཝལ་བདའི་ཨར་ད་གཙང་པའི་ཝལ། དེ་ཚང་བསྟན་སྲུང་དབང་པོའི་སྐབས་ལ་རེད་བྱས་ཙང་བསྟན་སྲུང་དབང་པོའི་ཨ་མ་འདི་སྙེ་མ་འདས་སླེབས་འདྲ། འབྲས་སྤུངས་སླེབས་ནས་ཆོས་འབྲེལ་ཞིག་ཞུས་པ་འདྲ། བྱས་ཙང་ད་ནི་ཡི་གེ་ཕེབས་པའི་སྒང་ལ་འདི། ཀ་ཚུགས་ར་ད་ཕེབས་སྒྲིག་རབས་ཡག་པོ་ཞུས་མི་ང་གོང་རུ་ཆུང་འདྲ་ད་ཨ་མ་འདི་གྲོངས་ཚར་བྱས། ཨ་ནི་ཁོང་ཚོས་རྩྭ་མེ་ཤིང་ཕེབས་སྒྲིག་མ་གཏོགས་ཞུས་ཡོད་མ་རེད་རྩ་ནས་ཕེབས་སྒྲིག་ཡག་པོ་མ་ཞུས་པ་རེད། གཅིག་བྱས་ནས་གཙང་པ་འདི་ཚོས་ཕེབས་སྒྲིག་ཡག་པོ་རྩ་ནས་མ་ཞུས་ད་བཀྲ་ཤིས་ལྷུན་པོས་ཕེབས་སྒྲིག་ཡག་པོ་ཞུས་པ་རེད་ད་འདི་ཚོ་གང་ག་འདི་བྱས་གནས་རྙིང་འདི་ཚོ་ནང་འདི་ཚོ་གང་ག་བྱས་ནས་ཨ་ནི་རྒྱ་རོ་མ་ཅི་མ་པ་རྣམས་བརྒྱུད་ནས་ཨ་ནི་ད་འདིའི་ཁ་ཐུག་ལ་རྟག་པ་རེ་བཞིན་འདི་ཡོད་རེད་བཀའ་བརྒྱུད་པ་དང་དགེ་ལུགས་པ་དང་རྙིང་མའི་བར་ལ་སྐད་ཆ་རྟག་པ་རེ་བཞིན་རྙོག་དྲ་ཡོང་ཡོང་བ་འདི་ག་ཡོད་རེད། ཡང་རྒྱལ་བ་རིན་པོ་ཆེ་མར་བྱོན་ནས་རྒྱལ་བ་རིན་པོ་ཆེས་ཀྱང་འདི་ཅི་ད་གནས་སྲིད་ན་འདི་ནས་གནས་རྙིང་ལ་བྱོན་ནས་ནི། གནས་རྙིང་ལ་བཞུགས་གདན་འཇགས་པའི་སྐབས་ལ་ནི་རྒྱལ་བ་རིན་པོ་ཆེས་ཐུགས་རྟོགས་ཏེ་གཙང་པས་ཡག་པོ་མ་བྱས་ས་ཐུགས་མི་མཉེས་པའི་བྱུང་གི་མིན་འགྲོ། རྒྱ་སྔགས་འཆང་ཆེན་པོ་ཟེར་ནི་གནས་རྙིང་ཕྱག་བཏབ་ནས་འདི་རྒྱ་སྔགས་འཆང་ཆེན་པོས་ཕྱག་བཏབ་རེད་རྒྱ་སྔགས་འཆང་ཆེན་པོ་ཟེར་འདི་འདི་རེད། རྗེ་འབངས་ཉེར་ལྔའི་གྲངས་ལ་ཡོད་རེད་གུ་རུ་རིན་པོ་ཆེ་འདི་ཡིན་ཟེར་དུ་ང་དངོས་སློབ་པར་དྲངས། འོ་ད་འདིའི་སྐུ་གདུང་གི་ཁྲི་ལ་ནི་རྒྱལ་བ་རིན་པོ་ཆེས་གཙང་པའི་མིང་ནས་བོས་ནས

ཆོས་སྐྱོང་ལ་ཉེས་དེར་འདྲེ་མ་གནང་རོགས་གནང་ཞེས་ཅི་འདྲའི་ཞུ་དགོས་ཡང་བྱུང་བ་རེད། ཨ་ནི་འདི་ནས་རྒྱལ་བ་རིན་པོ་ཆེ་གནས་རྙིང་ནས་ར་ལུང་ཕེབས་པ་རེད། ལགས་སོ་ད་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་རྣམ་པ་དེ་ཡིན་པས་ན་འཁྲུག་ཟིང་ལང་ཆོག་ཆོག་དམིགས་བསལ་ཡང་ཆོས་བརྒྱུད་དབར་གྱི་གཅིག་གི་མཐུན་ལམ་དེ་ཚོ་ཡང་ཡག་པོ་མེད་པའི་གནས་སྟངས་ཅིག་ཆགས་ཀྱི་ཡོད་ས་རེད་ད་ཡིན་ནའི་རྒྱལ་མཆོག་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོ་དགུང་གྲངས་ཉི་ཤུ་རྩ་གསུམ་ལ་ཕེབས་པའི་སྐབས་ལ་འབྲས་སྤུངས་ལ་འདུག་ས་ཕེབས་ཡོད་ལ་ད་དམིགས་བསལ་གདན་ས་སེ་ར་དང་འབྲས་སྤུངས་ལ་ཕེབས་པ་དང་དེ་འདྲས་ཀྱི་མཛད་པ་བཅས་བསྐྱངས་གནང་ཡོད་རེད་འདི་གས་ཀྱི་སྐོར་ལ་མུ་མཐུད་ཡང་ང་ཚོ་ནི་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་རོགས་གནང། འོ་ད་ག་རེད་དེ་ནས་གཙང་ནས་མར་ཕེབས་ཐུབ་པའི་རྗེས་ལ་དུས་ཚོད་རིང་པོ་རང་ཕྱིན་ཡོད་མ་རེད་དེ་རྗེས་ལ་ཨེ་ནི་སེ་ར་ཐེག་ཆེན་གླིང་ལ་ཕེབས་རྗེས་སེ་ར་ལ་ཡང་རྒྱུན་རིང་པོ་བཞུགས་པ་རེད། ཨེ་ནི་སེ་ར་ལ་བཞུགས་པའི་སྐབས་ལ་ཡང། ད་ལྟ་ལམ་པ་རབ་འབྱམས་པ་བསོད་ནམས་གྲགས་པ་དང་དེ་ནང་བཞིན་གྱི་ད་ལྟ་དཔོན་སློབ་པཎ་ཆེན་རིན་པོ་ཆེ་ལ་སོགས་པ་ཁོ་རང་ཚོའི་ད་ལྟ་འཇིགས་བྱེད་འཁྲུལ་འཁོར་ལ་སོགས་པ་དེ་འདྲ་གི་ཕྱག་ལེན་མང་པོ་བཅས་ཞུས་གནང་བ་རེད། དེའི་དུས་སྐབས་སྐབས་དེ་དུས་ད་ཅི་གོང་ལ་ཞུས་པ་ནང་བཞིན་བཀའ་བརྒྱུད་དང་དགེ་ལུགས་པའི་ཆོས་བརྒྱུད་གཉིས་ཀྱི་བར་ལ་ཡང་མ་མཐུན་པའི་འགལ་ཟླ་འདྲ་པོ་དེ་ཤུགས་ཆེན་པོ་ཡོད་རེད་དེ་ཡིན་དུས་ད་བཀའ་བརྒྱུད་པ་དང་དགེ་ལུགས་པ་མ་མཐུན་པ་ཡིན་པ་ཡིན་ཙང་སྐབས་དེ་དུས་ནི་ང་ཚོ་ཆབ་སྲིད་ཀྱི་ད་དབང་བསྒྱུར་གནང་ཡས་དེ་གཙང་པ་རྒྱལ་པོས་བྱས་པ་ཡོད་རེད་སྐབས་དེ་དུས་གཙང་པ་རྒྱལ་པོས་གཙང་གི་མི་ཨ་དང་དུ

ཐུགས་ཀྱི་འདོད་པ་དོན་དུ་མ་གྲུབ་པ་ཡིན་ཙང་ཡང་གཙང་གི་དམག་དཔུང་ཧ་ཅང་གི་ཤུགས་ཆེན་པོ་གཅིག་ང་ཚོ་ལྷོ་ཁའི་དེ་དག་ཡར་རྒྱབ་ཕྱོགས་ལ་ཡར་ཚུར་འབྱོར་བ་རེད་སྐབས་དེ་དུས་ཀྱི་དང་ཡར་རྒྱབ་པའི་དཔོན་པོ་དང་བློན་པོ་ལ་སོགས་པ་ཁོ་རང་ཚོ་གཅིག་སྐུ་ངལ་ཐལ་ལ་སོགས་པ་དེ་འདྲས་བྱུང་ཡོད་རེད་དེ་འདྲས་རྒྱལ་བ་ཡོན་ཏན་རྒྱ་མཚོ་ནས་དྲག་པོ་མངོན་སྤྱོད་ཀྱི་ཐོག་ནས་དེ་ཡ་དང་ཚ་ར་གནང་ཡ་ལ་སོགས་པ་དེ་འདྲས་གནང་བ་ཡིན་ཙང་གོང་དུ་ཞུས་པ་ནང་བཞིན་མཚན་ལ་ཡང་མཐུ་སྟོབས་རྒྱ་མཚོ་ཞེས་བསྒྱུར་གནང་བའི། དེ་འདྲའི་གི་ལོ་རྒྱུས་ཡོད་རེད་དེ་ནང་བཞིན་གི་དེ་འབྲས་སྤུངས་ལ་ཡང་བཞུགས་གདན་འཇགས་པའི་སྐབས་ལ་ཨེ་ནས་ཀྱི་ང་ཚོ་མདོ་སྔགས་རིག་གནས་བཅས་པ་ལ་ཡང་ཅིག་གསན་བསམ་སློབ་གཉེར་ཧ་ཅང་གི་ཤུགས་ཆེན་པོ་གནང་ཡོད་ས་རེད་དེ་ནང་བཞིན་གི་མི་བསྟན་པ་སྤྱི་དང་དགེ་ལུགས་དེ་ནང་བཞིན་གི་བོད་པ་ཚོ་ང་ཚོ་བདེ་སྐྱིད་ལ་དགོངས་བྱས་ད་ཅི་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་ལགས་གསུངས་པ་ནང་བཞིན་སྐབས་དེ་དུས་ཞྭ་དམར་སྐུ་འཕྲེང་དྲུག་པ་དཔལ་ལྡན་ཆོས་ཀྱི་དབང་ཕྱུག་དང་གཙང་པ་སྡེ་སྲིད་ཕུན་ཚོགས་རྣམ་རྒྱལ་ལ་སོགས་པ་ཨ་ལ་སྐབས་དེའི་གང་ལྟར་ང་ཚོ་བླ་མ་སྤྲུལ་སྐུ་ཡིན་ནའི་རེད་ཆབ་སྲིད་ཀྱི། དཔོན་ཆེན་ཁག་དེ་ཚོ་ཚང་མ་ལོ་ལ་གཅིག་ཆོས་དང་ཟང་ཟིང་གི་འབྲེལ་བ་བཟང་པོ་བཟོ་ཡས་ལ་ཡ་རྒྱལ་བ་ཡོན་ཏན་རྒྱ་མཚོས་དགོངས་པ་རྒྱ་ཆེན་པོ་བཞེས་ཡོད་རེད་ངས་སྐུ་ལས་མང་པོ་བསྐྱོན་ཡོད་རེད་ཡིན་པ་ཡིན་ནའི་འདི་འདྲ་གི་དགོངས་པ་བཞེས་པ་ནང་བཞིན་ཕྱག་ལེན་ལ་ཡ་འཁྱོལ་མ་ཐུབ་པ་བྱས་རྗེས་བགེགས་དང་བར་ཆད་དེ་འདྲ་མང་པོ་བྱུང་བའི་ལོ་རྒྱུས་ཡོད་རེད་ལགས། ལགས་སོ་བྱས་ཙང་ཏག་ཏག་ཏག་སྐབས་དེ་དུས་གཅིག་སྤྱི་ཚོགས་ཀྱི་གནས་སྟངས་དེ་ཟང་ཟིང་ཅིག་ཡོད་ས་རེད་ལ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡིན་ནའི་སྐབས་དེ་དུས་ད་ཆོས་བརྒྱུད་དབར་གྱི་འབྲེལ་བའི་སྐོར་དང་དེའི་གནས་སྟངས་ཀྱི་ཐོག་ལ་ངོ་སྤྲོད་ཏོག་ཙམ་ཅིག་གནང་བཞག། འབྲུག་ར་ལུང་ལ་ཕེབས་དུས

ཕྱག་མཛོད་ཚོ་སྔོན་ལ་ཕྱིན། ཨ་ནི་ཁོ་ཚོས་བདག་རྐྱེན་རབ་ག་རེ་ཞུ་གི་རེད། ཨ་ནི་ཚུར་སྐུ་ཕྱག་ཕུལ་གི་རེད་མ་རེད། སྐུ་ཕྱག་ཕུལ་ན་ཨ་ནི་ཕ་ག་རེ་གནང་དགོས་རེད་ཟེར་འདི་འདྲའི་བྱེད་ཀྱི་བསྡད་ཡོད་རེད་ཟེར་འདི་འདྲའི་བྱེད་ཀྱི་བསྡད་ཙང་ནི། ལས་སླ་པོ་རྩ་ནས་ཡོད་མ་རེད་ཟེར། ད་འདི་ནང་འདི་ཆོས་རྗེ་བཀྲིས་ཆུང་པ་ཟེར་མཁན་གཅིག་ཡོད་རེད། རྒྱལ་བ་བསོད་ནམས་རྒྱ་མཚོའི། ཞལ་སློབ་ཀྱིས་ནམ་རྒྱུན་བསོད་ནམས་རྒྱ་མཚོ་ལ་ཕྱི་རབས་མང་པོ་ཞུ་མཁན་བྱས། ཆོས་རྗེ་བཀྲིས་ཆུང་པ་འདི།

རྒྱལ་བ་སྔོན་མ་འདྲ་བསམ་བློ་བཏང་ཡོད་མ་རེད། ད་ད་ལྟའི་དུས་ཇིང་གིར་རིགས། རྒྱུད་ལ་འཁྲུངས་པ་སོང་ཙང་ཨ་ནི་དེ་ཚོའི། ཕྱག་ལན་གནང་ཡག་དེ་ཕར་བཞག་ནི་སྔོན་མའི་བསམ་བློ་ཁོ་རང་བཏང་ཡོད་མ་རེད། བྱས་ནི་ཞེ་པོ་ཅིག་ཏུ་འདི་ལ་བ་འདྲ་ཏོ་ཆགས་ཏེ་རང་རྩ་ནས་ཡོད་མ་རེད། ཟེར་ཏེ་བྱས་ཙང་ཨ་ནི་རྦད་དེ་ཆོས་རྗེ་སྤྲུལ་གསུང་པས། འདི་ཨ་ནི་ག་རེ་ཟེར་དགོས་རེད་མཇལ་ཁ་དེ་པས། ཡས་སོ་ཟེར་ནས། ཆོས་རྗེ་སྤྲུལ་གསུང་པས་བཅར་ཡོད་མ་རེད། མ་བཅར་བྱས། ད་འདིའི་སྐོར་ལ་ཅི་འདྲ་ཤེས་རྟགས་གནང་གི་ཡོད་རེད། ད་དེ་ནས་མར་བའི་གོང་དཀར་ཕེབས། གོང་དཀར་ཕེབས་པའི་སྐབས་ལ་ད་ཡང་ཞྭ་དམར་དྲུག་པ་དཔལ་ལྡན་ཆོས་ཀྱི་དབང་ཕྱུག་གདན་ས་མཐིལ་ལ་བཞུགས་ཡོད་འདྲ། ད་ཁོང་གཉིས་གཉིས་ཡང་འབྲེལ་བ་གནང་གི་ཡོད་འདྲ་རྒྱལ་བ་རིན་པོ་ཆེ་དང་ཁོང་གཉིས་གཉིས་ནང་དོན་ཕར་ཚུར་ཕྱག་བྲིས་ནང་ནས་འབྲེལ་བ་ཅིག་གནང་གི་ཡོད་འདྲ་འབྲེལ་བ་གནང་གི་ཡོད་ཙང་ད་ཁྱོན་ནས་འབྲེལ་བ་བྱེད་བཅུག་ཡོད་མ་རེད་ཞབས་འབྲིང་ཚོས། ཁོ་ཚོས་ཁ་ནད་དུ་ཤེས་དགོས་རེད་ཨ་ནི་པས། ཞྭ་དམར་རེད་དེ་ང་ཚོ་པས་སྟག་པ་རེད་ཟེར་འདི་འདྲ་ཡོང། ཨ་ནི་སྔོན་མ་སྐུ་འདི་སྔོན་མའི་སྐབས་ལ་ཨ་ནི་པས་འདི་ཁྱེར་བ་རེད། མཇལ་འཛོམས་གནང་སའི་སྒང་ལ་བཞུགས་གདན་རྒྱག་ཕྱོགས་སྐོར་ལ་ཡག་པོ་ཙང་བྱས་ཡོད་མ་གོ་གོ་ཏང་རེད་ཟང་ཟོ་ཏང་ཡ་ཡིས་མགོ་སྐོར་གཏོང་ཡ་གི་ཇུས་བྱེད་གི་ཡོད་རེད་རྩ་ནས་འབྲེལ་བ་གནང་རྒྱུ་ཡོད་མ་རེད། ཨ་ནི་རྒྱལ་བ་རིན་པོ་ཆེས་པས་དབུ་ཚུགས་རུ་འདི་གནང་གི་ཡོད་འདྲ་འདུག་དེ་ཨ་ནི་ཞབས་གྲས་གཉིས་མ་གཏོགས་གང་ག་ཡ་ཕྱིན་པ་རེད་འབྲས་སྤུངས་ལོག་ཕྱིན་པ་རེད་ད

ཨེ་ནི་སྤྲུལ་སྐུ་བསོད་ནམས་དགེ་ལེགས་དཔལ་བཟང་གིས་ལས་སློབ་གནང་བྱས་ཨེ་ནི་དགེ་འདུན་གྲངས་ཚང་དབུས་ལ་ཡ་ད་ལྟ་བསྙེན་རྫོགས་དང་དགེ་སློང་གི་སྡོམ་པ་བཞེས་གནང་བ་རེད་ཨེ་ནི་དགེ་སློང་གི་སྡོམ་པ་བཞེས་པའི་རྗེས་ལ་ཡང་སྐབས་དེ་དུས་དགའ་ལྡན་ཁྲི་རིན་པོ་ཆེ་སངས་རྒྱས་རིན་ཆེན་དང་ཁྲི་ཁྲི་ཟུར་ཕྱག་ན་རྒྱ་བ་རི་ཁྲི་རིན་པོ་ཆེ་ཨེ་ནི་དགེ་འདུན་རྒྱལ་མཚན་དང་ཨེ་ནི་ཆོས་གཉེར་གྲགས་པ་དང་དེ་ནང་བཞིན་གྱི་པཎ་ཆེན་བློ་བཟང་ཆོས་རྒྱན་རེད་གཟིམས་ཁང་གོང་གི་སྤྲུལ་སྐུ་རེད་ད་ལྟ་འོལ་ཁའི་ཕྱོགས་ནས་ཨེ། གྲུང་པོ་མཁས་བཙུན་འདི་ན་གཤེན། ཅེས་ནུ་བོ་ལ་སོགས་པ་དེ་འདྲས་ཀྱི་བླ་མ་སྐྱེས་བུ་དམ་པ་མང་པོའི་ཞབས་ལ་གཏུགས་བྱས། མདོ་དང་སྔགས་ལ་སོགས་པ་དེ་འདྲས་ཀྱི་གསན་བསམ་སློབ་གཉེར་ཧ་ཅང་མང་པོ་ཞིག་གནང་བྱས་གང་ལྟར་མདོར་བསྡུས་པས་ན་རྒྱལ་བ་ཡོན་ཏན་རྒྱ་མཚོའི་རྣམ་ཐར་ནང་ལ་ད་གལ་གནད་ཆེ་ཤོས་ཅིག་སྟེ་གསན་བསམ་སློབ་གཉེར་གནང་ཡ་དང་ཐུགས་དམ་ཉམས་བཞེས་གནང་ཡ་ནི་ད་གཙོ་བོ་མཛད་པ་ཅིག་བསྐྱངས་གནང་བྱས། ཨའོ། ལགས་སོ། ཡིན་ནའི་ལའི་སྐབས་དེ་དུས་ད་ཅི་གོང་ལ་བཀའ་མོལ་བྱུང་བ་ནང་བཞིན་གྱི་ད་སྤྱི་ཚོགས་དེ་ཟང་ཟིང་ཆེན་པོ་ཞིག་རང་ཅིག་ཡོད་ས་རེད་ལ་རྒྱལ་མཆོག་སྐུ་ཕྲེང་བཞི་པ་མཆོག་ལ་ད་ཁྱབ་བདག་རྡོ་རྗེ་འཆང་གི་མཚན་ཕུལ་གནང་ཡ་དང་ཡང་དམག་འཁྲུག་འདི་གའི་ཞི་འཇགས་བཏང་གནང་ཡ་གི་མཛད་པ་ཅིག་ཡོད་རེད་ལ་འདི་གའི་གི་སྐོར་ལ་ད་དེ་ཡིན་ནའི་ལའི་ད་སྐུ་ཚེའི་ནི་མཛད་པ་མཐའ་མ་དེ་ཆགས་ཀྱི་ཡོད་ས་རེད་བ། འོ་ལགས་རེད་ད་འདི་མཛད་པ་ཐ་མ་དེ་ཆགས་ཡོད་རེད་མཛད་པ་ཐ་མ་འདི་ད་དགུང་ལོ་ཉི་ཤུ་རྩ་བརྒྱད་ལ་མྱ་ངན་ལས་འདས་པ་ཡིན་ཙང་ཨ་ནི་དགུང་ལོ་ཉི་ཤུ་རྩ་བརྒྱད་ལ་ཕེབས་པ་ད་ལྟ་ཆིག་སྟོང་དྲུག་བརྒྱ་བཅུ་དྲུག་ལོའི་ཟླ་བ་གསུམ་པའི་ནང་ལོགས་ལ་སྐབས་དེ་དུས་རྒྱ་ནག་ཏཱ་མིང་རྒྱལ་པོས་ཨ་ནི་ཁྱབ་བདག་རྡོ་རྗེ་འཆང་ཟེར་ཡ་གི་མཚན་བསྟོད་དང་ད་ཐམ་ག་དང་དེ་འདྲས་རྒྱལ་མཆོག་ཡོན་ཏན་རྒྱ་མཚོ་ལ་ཡང་ཕུལ་གནང་བ་རེད་དེ་ཕུལ་བ་ཙམ་མ་ཟད་སྐབས་དེ་དུས་རྒྱ་ནག་མི་ལ་ཡང་ཕོ་ཉ་བཏང་བྱས་ཨ་ནི་རྒྱ་ནག་གོང་མས་རྒྱལ་མཆོག་ཡོན་ཏན་རྒྱ་མཚོ་རྒྱ་ནག་ལ་མར་ཆིབས་བསྒྱུར་གནང་རོགས་གནང་ཟེར་ཡ་གི་དེ་འདྲས་ཀྱི་གསོལ་འདེབས་ཀྱི་སྙན་གསན་ཕུལ་ཡོད་རེད་དེ་འདྲས་ཕུལ་གནང་བ་ཡིན་ཙང་རྒྱལ་བ་ཡོན་ཏན་རྒྱ་མཚོས་ད་མི་རྟེན་འབྲེལ་ལ་སྲིད་ཅེས་རྒྱ་ནག་ལ་ཕེབས་ཀྱི་ཡིན་ཞེས་ཞལ་བཞེས་གནང་བ་རེད་ཡིན་ན་ཞལ་བཞེས་གནང་བ་རེད་དེ་སྟབས་མ་ལེགས་པ་བྱས་ལོ་དེ་གའི་ལོ་མཇུག་ལ་ཡང་རྒྱལ་བ་ཡོན་ཏན་རྒྱ་མཚོ་དགུང་ལོ་ཉི་ཤུ་རྩ་བརྒྱད་ལ་ཕེབས་པའི་སྐབས་ལ་ཡང་ཨ་ནེ་དགོངས་པ་མྱ་ངན་ལས་འདས་བྱས་རྒྱ་ནག་ལ་ཕེབས་ཡས་ལ་སོགས་པ་དེ་འདྲ་གི་མཛད་པ་སྐྱོང་ཡས་ཀྱི་ཐུགས་འདོད་དེ་སྒྲུབ་ཐུབ་པ་དེ་འདྲ་བྱུང་ཡོད་མ་རེད་ལོ་དེ་ལ་ཡང་རྒྱ་ནག་ལ་ད་ལྟ་བླ་མ་བསོད་ནམས་བློ་གྲོས་ཞུ་མཁན་འདིས་རྒྱ་ནག་ལ་ལྷ་ཁང་དེ་འདྲ་གསར་པ་བཞེངས་གནང་བ་རེད་དེ་ལ་ཡང་རབ་གནས་གནང་རོགས་གནང་བྱས་རྒྱལ་བ་ཡོན་ཏན་རྒྱ་མཚོ་ལ་ཡང་ཞུས་གནང་པའི་སྐབས་ལ་སྐབས་དེ་དུས་རྒྱལ་བ་ཡོན་ཏན་རྒྱ་མཚོ་འབྲས་སྤུངས་ནང་བཞུགས་ཡོད་རེད་འབྲས་སྤུངས་ནས་རབ་གནས་གནང་བྱས་ཕྱག་ནས་གཏོར་བའི་སྐབས་ལ་ཡང་རྒྱ་ནག་གི་ད་ལྟ་ལྷ་ཁང་བཞེངས་སའི་ལུང་པ་དེ་ལུང་པ་ཞེས་ན་མི་འདུག་ད་དགོན་པའི་ཕྱི་ནང་དུ་འཛུལ་ནས་དེ་ཕྱག་ནས་ཆགས་ཡས་ཡོད་པ་བས་དེ་མངོན་སུམ་དུ་མཐོང་ཡག་ཡོད་པ་དེ་འདྲས་བྱུང་བ་རེད་དེ་ནང་བཞིན་གྱི་མི་དགོན་པ་དེའི་ནང་ལོགས་ལ་ཡོད་པའི་སྐུ་གསུང་ཐུགས་རྟེན་ནང་ལོགས་ནས་མི་སྐུ་བརྙན་ཁ་ཤས་ཀྱི། ཨེ་ནི་ཐུགས་ཀར་ཡང་མེ་ཏོག་ལ་སོགས་པ་དེ་འདྲས་དངོས་སུ་ཕྱག་ལ་བཟུང་བསྡད་པ་དེ་འདྲས་ཀྱི་གང་ལྟར་རྫུ་འཕྲུལ་བསྟན་པའི་མཛད་པ་རྣམ་ཐར་ཧ་ཅང་གི་རྒྱ་ཆེན་པོ་ཟེར་དགོས་རེད་ད་དེ་འདྲས་ངོ་མཚར་དེ་འདྲས་མཛད་པ་དེ་འདྲས་བསྟན་པའི་ལོ་རྒྱུས་དེ་ཚོ་རྣམ་ཐར་ནང་ལོགས་ལ་གསལ་བསྡད་པ་རེད་གང་ལྟར་མདོར་བསྡུས་པ་ཡིན་ད་གིན་གོང་ལ་ཞུས་པ་ནང་བཞིན་རྒྱལ་བ་ཡོན་ཏན་རྒྱ་མཚོ་དགུང་ལོ་ཉི་ཤུ་རྩ་བརྒྱད་མ་གཏོགས་སྐུ་ཚེ་རིང་པོ་བཞུགས་ཐུབ་ཡོད་མ་རེད་གང་ལྟར་སྐུ་ཚེ་འཚོ་ཞིང་གཞེས་པའི་རིང་ཁར་ཡང་གཙོ་བོ། དཔོན་པོ་ཁོ་ལོ་ཆེའི་ད་ལྟ་སྲས་ཆེ་ཆུང་གཉིས་ཀྱིས་ཨེ་ནི་དམག་ཐེངས་མ་མང་པོ་དྲངས་པ་རེད་དེ་འདྲས་བལྟས་ནས་ང་ཚོ་གཙང་པར་ཆ་བཞག་པ་ཡིན་ན་ཅིག་དམག་དྲངས་ཡ་ལ་སོགས་པ་དེ་འདྲས་ཀྱིས་གང་ལྟར་དམག་རྒྱབ་ཆེད་ཚན་རྩུད་ད་ཐག་ཉེ་བོའི་ས་ཆར་སླེབས་པའི་སྐབས་ལ་ཨེ་ནི་རྒྱལ་བ་ཡོན་ཏན་རྒྱ་མཚོས་ཆེད་མངགས་མི་སྣ་བཏང་གནང་བྱས་སྐབས་དེ་དུས་ཀྱི་དམག་འཁྲུག་དེ་ཚོའི་བར་ལ་ཡ་ཅིག་གིས་བཀའ་མོལ་གནང་ཞི་འཇགས་གནང་བྱས་ང་ཚོ་བོད་འབངས་ཚོས་ཆ་བཞག་པ་ཡིན་ན་ཅིག་ཞི་བདེའི་དཔལ་ལ་ཡ་ཅིག་གིས་ཚུར་ནས་སྤྱོད་ཐུབ་པ་ལ་སོགས་པ་དེ་འདྲས་ཀྱིས།

རྟགས་ཐོན་པའི་ལས་ཀ་ཡོད་ཀྱི་ཡོད་རྟགས་ད་ནི་པའི་དོན་ལ་མ་གཏོགས་རྟགས་དེ་ཨན་ག་ཚང་ཐོན་དགོས་རེད་ཟེར་ལྷ་སའི་ནང་ལ་པའི་རྟགས་སེ་འབྲས་དགེ་འདུན་པ་ཚོ་དཔེ་ཁག་པོ་ཞེ་པོ་ཅིག་བྱུང་བའི་སྐད་ཆ་བརྗོད་ཡར་འདི་ག་འདུག་ལ་ཨ་ནི་ཁོང་ཚོས་འདི་བརྒྱབ་པ་རེད་དྲག་པོའི་ལས་སྦྱོར་མང་པོ་ཅིག་བྱས་དྲག་པོའི་ལས་སྦྱོར་མང་པོ་ཅིག་བྱས་པ་དེ་རྐྱེན་ག་རེ་བྱུང་བ་རེད་ཅེ་ན། ཡར་རྒྱབ་པ་དང་གཙང་པ་གཉིས་དེ་ནང་འཁྲུག་ཤོར་བ་རེད་ད་ཧེ་གེ་ཡར་རྒྱབ་པ་དང་གཙང་པ་གཉིས་ནང་འཁྲུག་ཤོར་ནང་འཁྲུག་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཤོར་བའི་སྒང་ལ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཚན་ལ་མཐུ་སྟོབས་རྒྱ་མཚོ་ཡིན་ན་ཅིག་ཅིག། རྒྱལ་བ་རིན་པོ་ཆེ་ལ་དཔེ་ད། འདི་ཞེ་དྲག་འདུག་གི་ནུས་པ་མཐོན་པོ་ཞེ་པོ་འདུག་ཅེས་མཚན་ལ། མཐུ་སྟོབས་རྒྱ་མཚོ་རེད་མཐུ་སྟོབས་རྒྱ་མཚོ་ཞེས་མཚན་ཕུལ་དེ་འདྲ་བྱས་པ་རེད། ལོང། ད་ད་ལྟ་གོང་ལ་ནི། སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ངོ་སྤྲོད་གནང་བ་ནང་བཞིན་གྱི་ད་རྒྱལ་མཆོག་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་དགུང་གྲངས་ཉི་ཤུ་རྩ་བརྒྱད་ལ་ཕེབས་པའི་སྐབས་ལ་ནི་དགོངས་པ་ཆོས་དབྱིངས་སུ་ཕེབས་ཡོད་རེད་ལ། ད་སྐབས་དེ་དུས་ནི་དགུང་ལོ་བཅུ་བཅུ་བཞི་ཅིག་གི

ནི་སྐུ་མྱ་ངན་ལས་འདས་གནང་བ་རེད་པ། འོ་ད་ག་རེད་དང་ད་རྒྱལ་བ་ཡོན་ཏན་རྒྱ་མཚོ་སོག་ཡུལ་ནས་བོད་ལ་ཕེབས་པའི་རྗེས་ལ་ཡང་ཅིག་བོད་ཀྱི་གནས་ཚུལ་དང་བསྟན་འགྲོའི་དོན་དག་ལ་ཡང་ད་དཔེ་ཧ་ཅང་གི་ཐུགས་བྲེལ་ཚ་པོ་བྱས་དེ་འདྲའི་ཐོག་ནས་ཅིག་སྐུ་གཟུགས་ཏོག་ཙམ་མ་བདེ་བ་བྱུང་བ་ཡིན་པ་ཡིན་ནའི་དོན་ཚུལ་ལ་ཡང་འདི་འདྲའི་སྙུང་བཞེས་པའི་སྐབས་ལ་ཆ་བཞག་པ་ཡིན་ནའི་ལས་དོན་གལ་ཆེ་ཚང་མ་ལ་རྒྱལ་མཆོག་ཡོན་ཏན་རྒྱ་མཚོ་སྐུ་ངོ་མས། ཅིག་ཐུགས་འགན་བཞེས་ནས་བདག་སྐྱོང་གནང་ཡ་སོགས་པ་དེ་འདྲས་རྐྱེན་བྱས་ནས་གང་ལྟར་མདོར་བསྡུས་པ་ཡིན་ན་སྐུ་གཟུགས་ལ་ཡང་ཅིག་དགོས་ངེས་ཀྱི་སྨན་བཅོས་འཕྲོད་བསྟེན་གནང་ཡ་སོགས་པ་དེ་འདྲས་ཀྱི་འཐུས་ཤོར་ཕྱིན་ནས་ཨེ་ནི་ཐ་མ་ཅིག་ཞབས་ལ་ཡ་ད་ལྟ་ཞབས་བམ་གྱི་སྙུང་གཞི་བྱས་དེ་ནང་བཞིན་གྱི་ད་ལྟ་སྐུ་ཉིད་ཀྱི་སྙུང་གཞི་བྱས་ནས་གང་ལྟར་སྙུང་གཞི་དེ་གཉིས་མཉམ་དུ་བསྡོམས་པས་དེ་འདྲས་ཀྱི་དབང་དགོངས་པ་མྱ་ངན་ལས་འདས་དགུང་ལོ་ཉི་ཤུ་རྩ་བརྒྱད་ལ་ཕེབས་པ་ད་ལྟ་གཅིག་སྟོང་དྲུག་བརྒྱ་བཅུ་དྲུག་ལོའི་ཟླ་བ་བཅུ་གཉིས་པའི་ཚེས་པ་བཅོ་ལྔའི་ཉིན་མོ་དེ་འདི་ཀུན་ལ་ད་ལྟ་དགོངས་པ་མྱ་ངན་ལས་འདས་པའི་ལོ་རྒྱུས་ཡོད་རེད་དེ་ནང་བཞིན་ཡང་ལོ་རྒྱུས་གཞན་དག་ནང་ལོགས་ལ་ཡང་དང་ཡང་སྐུ་བཀྲོངས་པ་རེད་ཟེར་གི་དེ་འདྲའི་གི་གསུང་སྲོལ་དེ་འདྲའི་ཡོད་ས་རེད། གང་ལྟར་གཙོ་བོ་དེ་ད་ལྟ་གོང་ལ་ཞུས་པ་ནང་བཞིན་སྐུ་མྱ་ངན་ལས་འདས་ཡ་གི་ད་རྒྱུ་རྐྱེན་འདྲ་པོ་དེ་སྤྱི་བཏང་སོག་པོ་ནས་ཚུར་བོད་ལ་ཕེབས་པའི་སྐབས་ལ་དགུང་ལོ་བཅུ་བཞི་ལ་ཕེབས་ཟིན་ཡོད་རེད་དེ་ཡིན་དུས་ད་སོག་ཡུལ་གི་སྐབས་དེ་དུས་ང་ཚོ་རྒྱ་མཚོའི་ངོས་ནས་མཐོ་ཚད་བྱས་པ་ཡིན་ན་གཅིག་སྟོང་ཡན་ཞིག་རེད་བོད་ལ་ཡང་ཕེབས་པའི་སྐབས་ལ་ད་ང་ཚོ་རྒྱ་མཚོའི་ངོས་ནས་མཐོ་ཚད་དེ་སུམ་སྟོང་ཡིན་དུས་ཧ་ཅང་གི་གསབ་པ་མཐོ་པོ་ཡིན་པ་ཡིན་ཙང་ཨེ་ནི་ད་ས་ཆུ་མ་འཕྲོད་པ་དང་དེ་འདྲས་ཀྱི་ལ་དུག་ལ་སོགས་པ་དེ་འདྲས་ཀྱི་སྙུང་བཞེས་པའི་ལོ་རྒྱུས་དེ་འདྲ་ཅིག་ཡོད་ས་རེད་དེ་ཡིན་དུས་ད་དེ་འདྲས་ཀྱི་ཐོག་ནས་དུས་ཚོད་དང་བསྟུན་པ་དང་ཁོར་ཡུག་དང་དེ་འདྲས་ཀྱི་ཐོག་ནས་འཕྲོད་བསྟེན་ལ་སོགས་པ་ཏོག་ཙམ་ཅིག་དུས་ཐོག་ལ་ཡང་གནང་མ་ཐུབ་པ་ལ་སོགས་པ་དེ་འདྲས་ཀྱི་ཨེ་ནི་སྙུང་གཞི་བཞེས་ཏེ་ཕལ་ཆེར་མྱ་ངན་ལས་འདས་པ་ཡིན་ས་རེད་དེ་ཡིན་དུས་ད་མྱ་ངན་ལས་འདས་པའི་རྗེས་ལ་ཡང་ང་ཚོ་ཞག་མ་བཞི་བཅུ་ཞེ་དགུའི་བར་ལ་ཡང་ད་ལྟ་རྒྱུད་གྲྭ་སྟོད་སྨད་བྱས་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དང་ཨ་ནི་གདན་ས་གྲྭ་ཚང་ཁག་གི་དགེ་འདུན་པ་སོ་སོའི་ངོས་ནས་དགོངས་རྫོགས་ཀྱི་མཆོད་འབུལ་ཧ་ཅང་རྒྱ་ཆེན་པོ་ཞིག་བསྒྲུབས་གནང་བ་རེད་སྐབས་དེ་དུས་ནི་སྐུའི་ཡོངས་འཛིན་གཙོ་བོ་དེ་སྐུ་ཕྲེང་བཞི་པ་པཎ་ཆེན་བློ་བཟང་ཆོས་རྒྱལ་གནང་གི་ཡོད་པ་ཡིན་ཙང་པཎ་ཆེན་བློ་བཟང་ཆོས་རྒྱལ་གྱིས་ཨ་ནི་སྐུ་གདུང་སྐབས་དེ་དུས་ཞུགས་ལ་ཡང་ཕུལ་ཨ་ནི་སྐུ་གདུང་ཞུགས་ལ་ཕུལ་བའི་རྗེས་ལ་ཡང་གཅིག་དབུ་ཐོད་དང་ཨ་ནི་ཐུགས་ལྗགས་སྤྱན་གསུམ་ལ་སོགས་པ་དེ་འདྲ་གི་རིང་བསྲེལ་མང་པོ་ཅིག་ཕེབས་པའི་ལོ་རྒྱུས་ཡོད་རེད་དེ་འདྲའི་རིང་བསྲེལ་མང་པོ་ཕེབས་པ་ཡིན་ཙང་མི་རྒྱལ་བ་སྐུ་ཕྲེང་གསུམ་པ་དང་རྒྱལ་བ་སྐུ་ཕྲེང་བཞི་པའི

བཟོས་པ་དེ་འདྲས་ཀྱི་གནས་ཚུལ་ཅིག་བྱུང་དང། འོ་ད་ག་རང་རེད་ལགས་རྒྱལ་བ་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་གིས་སྤྱི་བཏང་སྐུ་ཚེ་གང་པོའི་ནང་གི་ད་མཛད་པ་གཙོ་བོ་དེ་ཆོས་ཀྱི་སྒྲུབ་པ་ཉམས་བཞེས་གནང་བ་མ་གཏོགས་དེ་འཆད་རྩོད་རྩོམ་གསུམ་གྱི་ཐོག་ནས་མཛད་པ་འཕྲིན་ལས་རླབས་ཆེན་པོ་དེ་འདྲས་ད་ཅིག་མ་གནང་བའི་བཟོ་འདྲ་ཞིག་རེད་དེ་ཡིན་དུས་ད་རྒྱལ་བ་ཡོན་ཏན་རྒྱ་མཚོ་ལ་ཡང་གསུང་རྩོམ་འདི་དང་འདི་ཡོད་རེད་ཅེས་མཛད་པ་རྣམ་ཐར་ནང་ལོགས་ལ་དམིགས་བསལ་གསལ་མི་འདུག་ལ་ཡོངས་གྲགས་ཀྱི་རྒྱལ་བ་ཡོན་ཏན་རྒྱ་མཚོའི་གསུང་འབུམ་ཕྱོགས་བསྒྲིགས་བྱས་ནས་ད་ལྟ་ང་ཚོས་མཇལ་རྒྱུ་ཡོད་པ་དེ་འདྲས་ཅིག་ཡོད་མ་རེད། དེ་ཡིན་དུས་ད་རྒྱལ་བ་ཡོན་ཏན་རྒྱ་མཚོས་སྤྱི་བཏང་སྐུ་འཚོ་ཞིང་བཞུགས་པའི་སྐབས་ལ་ཡང་ནམ་ཟླ་ནོར་ལ་ཟད་པ་འདི་རེད་བོད་ཀྱི་ཆབ་སྲིད་ཀྱི་གནས་བབ་དེ་ཧ་ཅང་གི་རྙོག་འཛིང་ཆེ་བའི་དུས་སྐབས་ཅིག་ལ་སྐབས་འཁེལ་བ་ཡིན་ཙང་རྒྱལ་བ་ཡོན་ཏན་རྒྱ་མཚོས་ད་གསང་བ་གསུམ་གྱི་མཛད་པ་ཐམས་ཅད་ལ་ཧ་ཅང་གི་མཛད་དཀའ་ཆེན་པོ་ཅིག་བྱུང་ཡོད་རེད་དེ་ནང་བཞིན་གྱི་དགུང་ལོ་ཉི་ཤུ་རྩ་བརྒྱད་མ་གཏོགས་གང་ལྟར་སྐུ་ཚེ་ཐུང་ཐུང་མ་གཏོགས་བཞུགས་ཡོད་མ་རེད་ཡིན་པས་ཡིན་ནས་ཅིག་གིས་དམག་བཟློག་གནང་ཡག་དང་ཞི་བདེ་ལྷིང་འཇགས་བཟོ་གནང་ཡག་དང་མང་ཚོགས་ཚོ་ལ་ཡང་ཆོས་ཀྱི་འཁོར་ལོ་བསྐོར་ཡག་དང་ལྷག་པར་དུ་ལྷོ་ཁ་ལ་ཆིབས་བསྒྱུར་གནང་བའི་སྐབས་ལ་ཞུས་པ་ནང་བཞིན་རེད། ཞག་པོ་གཅིག་མ་གཏོགས་བཞུགས་མེད་པ་ཡིན་ནས་པན་ཆེན་བློ་བཟང་ཆོས་རྒྱལ་མདུན་དུ་ཆིབས་བསྒྱུར་གནང་ནས་དབང་ལུང་མན་ངག་གི་རྒྱུན་གསན་ལ་སོགས་པ་ཚུར་གསན་བཞེས་གནང་ཡ་དེ་མཛད་པ་དེ་ཞེ་པོ་ཆེ་ཤུགས་ཆེན་པོ་གནང་ཡོད་རེད་དེ་ཡིན་དུས་ད་ད་རྒྱལ་བ་ཡོན་ཏན་རྒྱ་མཚོའི་མཛད་པ་གཙོ་བོ་ཅིག་ཆགས་ཀྱི་ཡོད་རེད་དེ་མ་ཡིན་པས་ད་ང་ཚོ་ཡོངས་གྲགས་ད་ལྟ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ལོ་རྒྱུས་དང་འབྲེལ་བ་ཡོད་པའི་སྐབས་ལ་ཡང་ད་ལྟ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ད་ལྟ་དེ་ཕྱག་ལེན་གནང་བཞིན་པ་དེ་ལས་ང་ཚོ་མ་གཅིག་དཔལ་ལྡན་ལྷ་མོའི་སྡོད་ཁང་བྱས་ཏེ་སྡོད་བཞག་པའི་ཐོག་ནས་ནི་ད་ལྟ་བསྐང་གསོ་གནང་ཡག་གི་ཕྱག་ལེན་བྱས་པ་རེད་དེ་རྒྱལ་བ་ཡོན་ཏན་རྒྱ་མཚོའི་སྐབས་ལ་ཡང་ཐོག་མར་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ལ་ཡང་བཙུགས་པ་ཡིན་ཅེས་འཁོད་གནང་ཞིང་དེ་འདི་ལྟར་དོན་ཚན་ཁྲའི་ཡང་བོད་ཀྱི་རྒྱལ་རབས་ལོ་རྒྱུས་ཁག་ལ་ཡང་མ་གསལ་བ་གཅིག་རེད་དེ་ནང་བཞིན་ང་ཚོ་དུས་རྒྱུན་དགོན་པ་ཁག་མང་ཆེ་གི་དགེ་འདུན་པ་ཟེར་མ་གཏོགས་སྐུ་ཞབས་ལགས་ཞུ་གི་ཡོད་པ་མ་རེད་དེ་སྐུ་ཞབས་ཞུ་ཡས་དེ་ང་ཚོ་ཡང་ཡོངས་གྲགས་ལྷ་སའི་ཕྱོགས་ལ་ཆ་བཞག་པ་ཡིན་ན་རྒྱས་སྤྲོས་ཡོད་པའི་དགོན་པ་ཁག་ཞིག་ལྷག་པར་དུ་སྐུ་བཅར་རྣམ་རྒྱལ་གྲྭ་ཚང་དེ་ཚོ་ལ་ཡང་ནི་དགེ་འདུན་པ་ཚོ་ལ་ཡང་དམིགས་བསལ་སྐུ་ཞབས་ཟེར་གྱི་ཕྱི་དུས་ཞུ་ཡས་ཀྱི་ལུགས་སྲོལ་ཅིག་ཡོད་རེད་དེ་ཚོ་མང་ཆེ་རྒྱལ་བ་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོའི་སྐབས་ནས་ཕལ་ཆེར་འདི་དར་ཡོད་པ་དང་རྒྱལ་བ་ཡོན་ཏན་རྒྱ་མཚོའི་རྣམ་ཐར་ནང་ལ་ཡང་གསལ་བསྡད་པ་དེ་འདྲ་ཅིག་རེད་ཤག་དེ་ནང་བཞིན་ད་ནི་རྒྱལ་བ་ཡོན་ཏན་རྒྱ་མཚོའི་སྐུ་འཚོ་ཞིང་གཞེས་པའི་སྐབས་ལ་དམག་འཁྲུག་མང་པོ་ཅིག་བྱུང་པ་ད་ལྟ་གོང་ལ་ཞུ་བ་འདི་ནས་རེད་དེ་ཡིན་དུས་ད་རྒྱལ་བ་ཡོན་ཏན་རྒྱ་མཚོ་མཆོག་གི་སྐབས་དེ་དུས་གཙང་པ་རྒྱལ་པོ་ལ་ཡང་ཅིག་དྲག་པོ་མངོན་སྤྱོད་ཀྱི་ལས་སྦྱོར་གནང་བ་ཡིན་མ་ཡིན་ད་དེ་འདྲས་ཀྱི་རྐྱེན་བྱས་གཙང་པ་རྒྱལ་པོ་ཁོ་རང་གི་སྐབས་དེ་དུས་ཀྱི་ཅིག་ཚོགས་ལ་ཡང་ཆ་རྐྱེན་གྱིས་སོ་སོའི་ལུས་ལ་ཡང་ན་ཚ་ཕོག་གི་ཡོད་པས་དེ་འདྲས་ཀྱི་ཚོར་བ་ཞིག་སླེབས་ཀྱི་ཡོད་རེད། སླེབས་ཀྱི་ཡོད་པ་ཡིན་ཙང་དེ་འདྲས་ཀྱི་ད་མ་དགའ་བ་དང་གནས་ཚུལ་མང་པོ་ཞིག་ལ་བརྟེན་ནས་རྒྱལ་བ་ཡོན་ཏན་རྒྱ་མཚོ་སྐུ་མྱ་ངན་ལས་འདས་པའི་རྗེས་ལ་ཡང་ཡང་སྲིད་བཙལ་ཞིབ་བྱེད་མ་ཆོག་པས་དེ་འདྲས་ཀྱི་བཀའ་ཕབ་པའི་ལོ་རྒྱུས་ཡོད་རེད་ཡིན་པ་ཡིན་ནའི་ད་གཙང་པ་རྒྱལ་པོ་ལ་ཡང་སྐབས་དེ་དུས་མི་སྐུའི་ཡོན་མཆོད་གཙོ་བོ་དེ་པཎ་ཆེན་བློ་བཟང་ཆོས་རྒྱན་ཡིན་པ་ཡིན་ཙང་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་གཙང་པ་རྒྱལ་པོ་ལ་ཡང་ཅིག་ཞུ་བ་ཡང་ཡང་ཕུལ་བ་དེ་འདྲས་ལ་བརྟེན་བྱས་གཞི་ནས་རྒྱལ་བ་ཡོན་ཏན་རྒྱ་མཚོའི་ཡང་སྲིད།